གསན་མཁན་རྣམ་པ་ཚོ་དགོང་དྲོ་བདེ་ལེགས་འདི་ག་ཨ་མི་རི་ཀའི་རྒྱལ་ས་ཝ་ཤིང་ཏོན་ཌི་སི་ནང་རྟེན་གཞི་གནང་བའི་ཨེ་ཤི་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་ད་རིང་བོད་རྒྱལ་ལོ་ཉིས་སྟོང་ཆིག་བརྒྱ་ལྔ་བཅུ་རབ་གནས་ཆུ་མོ་ཡོས་ཀྱི་ལོའི་བོད་ཟླ་དགུ་པ་དབྱུག་ཟླའི་ཚེས་པ་ཉི་ཤུ་ལྔ་དང་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་ལོའི་སྤྱི་ཟླ་བཅུ་གཅིག་པའི་ཚེས་བདུན་རེས་གཟའ་མིག་དམར་གྱི་དགོང་དྲོའི་ལས་རིམ་འགོ་འཛུགས་ཞུ་གི་ཡོད། ལས་རིམ་འདི་བཞིན་ཚེ་རིང་གཡུ་སྒྲོན་ལགས་ཀྱིས་བཀོད་སྒྲིག་གནང་བའི་ཐོག། ལེ་ཚན་ངོ་སྤྲོད་དང་གསར་འགྱུར་ཁག་ཕབ་བསྒྱུར་གྱིས་སྙན་སྒྲོན་ཞུ་མཁན་སེང་གེ་རི་བསོད་ནམས་ལྷ་མོ་ཉིད་ནས་ཐོག་མར་གསན་མཁན་རྣམ་པ་ལྷན་རྒྱས་ལ་མཛའ་བརྩེའི་འཚམས་འདྲི་ཞུས་ད་ལྟ་ཐེངས་འདིའི་ལེ་ཚན་ཁག་གཤམ་ལ་རིམ་བཞིན་ངོ་སྤྲོད་ཞུ་བ་ཡིན། ད་རིང་གི་ལས་རིམ་ཁག་གི་ཐོག་མར་བོད་ཀྱི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གིས། བོད་མིའི་སྒྲིག་འཛུགས་ནང་སྲིད་ལས་ཁུངས་ཀྱི་ཁྱབ་ཁོངས་ས་གནས་འགོ་འཛིན་རྣམས་ཀྱི་འཛིན་སྐྱོང་ཚོགས་ཆེན་ཐེངས་ལྔ་པར་ཕེབས་པའི་ཚོགས་ཞུགས་པ་རྣམས་ལ་མཇལ་ཁ་བསྩལ་གནང་མཛད་སྐབས་བོད་པའི་གོམས་གཤིས་དེ་འཛམ་གླིང་ལ་མིག་དཔེ་སྟོན་ཐུབ་པ་ཞིག་དགོས་ཅེས་བཀའ་བསྩལ་གནང་མཛད་པའི་སྐོར་གནས་ཚུལ་བཏང་འབྱོར་བྱུང་བ་ཞིག་དང། ཡང་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གིས་སོག་ཡུལ་དགའ་ལྡན་ཐེག་ཆེན་ཆོས་གླིང་དགོན་པའི་གསར་དུ་བསྐོ་བཞག་ཞུས་པའི་མཁན་པོ་བླ་མ་དགེ་བཤེས་རྗེ་བཙུན་རྡོ་རྗེ་མཆོག་ལ་འཚམས་འདྲི་མཛད་པའི་སྐོར་གནས་ཚུལ་བཏང་འབྱོར་བྱུང་བ་ཞིག་དང། ཡང་རྒྱ་གར་ནང་གི་བྱེས་ཀྱི་གདན་ས་ཆེན་པོ་སེ་ར་ནས་ཡིན་པའི་དགུང་གྲངས་སུམ་ཅུ་སོ་དྲུག་ལ་ཕེབས་པའི་དགེ་འདུན་པ་ཉི་མ་ལགས་འདི་ལོའི་སྤྱི་ཟླ་བཅུ་པའི་ཚེས་ཉི་ཤུ་དྲུག་ཉིན་བལ་བོད་གཉིས་ཀྱི་ས་མཚམས་ཀོ་ཌ་རིའི་འགྲམ་མོ་ཁུལ་གྱི་བོད་ཕྱོགས་ནས་རྒྱ་མིའི་ཉེན་རྟོག་པས་འཛིན་བཟུང་གིས་བལ་ཡུལ་ལ་ཕྱིར་ལོག་བཏང་ཡོད་པ་དང། ཡང་འཇར་མ་ནི་བོད་དོན་རྒྱབ་སྐྱོར་ཚོགས་པ Tibet Initiative Germany ཡིས་ཡུལ་དེའི་གྲོང་ཁྱེར Darmstadt ན་འཚོགས་བཞིན་པའི་འཇར་མ་ནི་དང་རྒྱ་ནག་གཉིས་ཀྱི་དཔལ་འབྱོར་ཚོགས་འདུ་ཐེངས་བཅུ་པའི་ནང་ཡུལ་དེའི་ཚོང་པའི་སྐུ་ཚབ་དང་སྲིད་དོན་པ་དེ་བཞིན་ཁེ་གཉེར་ལས་ཁང་ཁག་གི་སྐུ་ཚབ་སོགས་མཉམ་ཞུགས་བྱས་པར། སྐྱོན་བརྗོད་གནང་བ་མ་ཟད་ཁ་སང་ཕྱི་ཚེས་དྲུག་དང་ད་རིང་ཕྱི་ཚེས་བདུན་ཉིན་ཚོགས་འདུ་འཚོགས་ཡུལ་གྱི་ཚོགས་ཁང་མདུན་ལ་ངོ་རྒོལ་སྐད་འབོད་ཀྱི་ལས་འགུལ་སྤེལ་ཡོད་པ་སོགས་ཐེངས་འདིའི་གལ་ཆེའི་གསར་འགྱུར་ཁག་སྙན་སྒྲོན་ཞུ་རྒྱུ་དང། མཇུག་ཏུ་གནད་དོན་གྱི་གླེང་མོལ་ཞེས་པའི་ལེ་ཚན་བཅས། ད་རིང་གི་གསར་འགྱུར་དང་ལེ་ཚན་གཞན་ཁག་གི་རྗེས་སུ་རིམ་བཞིན་སྙན་སྒྲོན་ཞུ་གི་ཡིན། ཨེ་ཤི་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་ཐེངས་འདིའི་གསར་འགྱུར་ཁག་སྙན་སྒྲོན་མ་ཞུས་གོང་ལ་བོད་ཀྱི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གིས་ད་རིང་བོད་མིའི་སྒྲིག་འཛུགས་ནང་སྲིད་ལས་ཁུངས་ཀྱི་ཁྱབ་ཁོངས་ས་གནས་འགོ་འཛིན་རྣམས་ཀྱི་འཛིན་སྐྱོང་ཚོགས་ཆེན་ཐེངས་ལྔ་པར་ཕེབས་པའི་ཚོགས་ཞུགས་པ་རྣམས་ལ་མཇལ་ཁ་བསྩལ་གནང་མཛད་སྐབས་བོད་པའི་གོམས་གཤིས་དེ་འཛམ་གླིང་ལ་མིག་དཔེ་སྟོན་ཐུབ་པ་ཞིག་དགོས་ཞེས་བཀའ་བསྩལ་གནང་མཛད་པ་སོགས་ཀྱི་སྐོར་བཞུགས་སྒར་རྡ་རམ་ས་ལ་ནས་ཡེ་ཤེས་ཟླ་བ་ལགས་ཀྱིས་བཏང་འབྱོར་བྱུང་བའི་གནས་ཚུལ་དེ་སྙན་སྒྲོན་ཞུ་གི་ཡིན། འདི་ཚེས་བདུན་ཉིན་གྱི་སྔ་དྲོ་བཞུགས་སྒར་རྒྱལ་བའི་ཕོ་བྲང་དུ་བོད་ཀྱི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གིས་བོད་མིའི་སྒྲིག་འཛུགས་ནང་སྲིད་ལས་ཁུངས་ཀྱི་ཁྱབ་ཁོངས་ས་གནས་འགོ་འཛིན་རྣམས་ཀྱི་འཛིན་སྐྱོང་ཚོགས་ཆེན་ཐེངས་བཅོ་ལྔར་ཕེབས་པའི་ཚོགས་ཞུགས་པ་རྣམས་ལ་མཇལ་ཁ་དང་བཀའ་སློབ་བཀའ་དྲིན་བསྐྱངས་ཡོད་ཅིང། ྋགོང་ས་མཆོག་གིས་ཚོགས་བཅར་བ་རྣམས་ལ་བཀའ་སློབ་སྩལ་བའི་སྐབས་འཛམ་གླིང་འདིར་སྐྱབས་བཅོལ་བ་མང་པོ་ཡོད་ན་ཡང་བོད་པ་སྐྱབས་བཅོལ་བ་ཚོ་འདྲ་འདྲའི་ནང་གི་མ་འདྲ་བ་ཡིན་ཞེས་དང་ངོས་ནས་འགོ་ཁྲིད་ཡོད་པ་བཞིན་རྨི་ལམ་སོགས་ལ་བརྟག་དཔྱད་བྱས་པ་ཡིན་ན་ངོས་རང་ལོ་བརྒྱ་དང་བཅུ་ཕྲག་ཞིག་ལ་སྡོད་ཐུབ་རྒྱུ་ཡིན་སྟབས་ངོས་ནས་མུ་མཐུད་འགོ་ཁྲིད་དེ་མི་དམངས་ཚོའི་སེམས་ལྷོད་ལྷོད་ངང་སེམས་ཅན་ཐམས་ཅད་ཅེས་སྨོན་ལམ་རྒྱག་བཞིན་ཡོད་པ་ལྟར་ཁ་ཡོད་ལག་ཡོད་ཀྱིས་མི་མང་ཆེ་བར་ཕན་ཐོགས་དང་བོད་པའི་གོམས་གཤིས་དེ་འཛམ་གླིང་ལ་མིག་དཔེ་སྟོན་ཐུབ་པ་ཞིག་དགོས་སྐོར་གསུངས་གནང་སོང།
ངས་འགོ་ཁྲིད་ཀྱི་ཡོད་རེད། ངས་ཕལ་ཆེར་དུ་གཉིད་ལམ་དང་དེ་འདྲ་ལ་བརྟག་དཔྱད་རེ་བྱས་པ་ཡིན་ན་ང་ལོ་བརྒྱ་དང་བཅུ་གྲངས་ཤིག་བསྡད་ཡག་བཟོ་འདྲ་ཞིག་འདུག་བྱས་ཙང་ད་དུང་ལོ་བཅུ་གྲངས

གང་ལྟར་མི་མང་ཆེ་ལ་ཡ་ཕན་ཐོགས་བྱེད་ཡ་གི་གཅིག་གི་བསམ་བློ་གཏོང་བསྡད་ཡ་གཅིག་ད་གཅིག་ག་པ་ལ་ཡིན་ནའང་འཛུམ་ཤིག་ཤིག་བྱེད་སྡོད་ཡ་གཅིག་ང་ཚོ་བོད་པའི་གོམས་གཤིས་ཆགས་བསྡད་ཡོད་རེད་དེ་མུ་མཐུད་ནས་འདུག་ས་འཛམ་བུ་གླིང་འདིའི་སྒང་ལ་ཡ་ང་ཚོས་ད་མིག་དཔེ་བསྟན་ཐུབ་ཡ་གཅིག་གི། ཐེངས་འདིར་མཇལ་ཁར་བཅར་མཁན་ས་གནས་འགོ་འཛིན་མི་གྲངས་བཞི་བཅུ་ཞེ་ལྔ་ཡོད་པ་དང་འདི་ཚེས་དྲུག་ནས་དགུ་བར་ཉིན་གྲངས་བཞིའི་རིང་བཞུགས་སྒར་གངས་སྐྱིད་དུ་སྐོང་འཚོགས་ཀྱིས་འཛིན་སྐྱོང་ལས་དོན་ལ་འགན་འཁུར་ཞུ་ཕྱོགས་དང་འབྲེལ་བའི་གྲོས་གཞི་དོན་ཚན་དགུ་ཡི་ཐོག་གོ་བསྡུར་གནང་རྒྱུ་ཡིན་འདུག། ཡང་དེ་རིང་མཇལ་ཁའི་སྐབས ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གིས་འཛམ་གླིང་འདིར་བོད་པ་དང་བོད་ཀྱི་ཆོས་དང་རིག་གཞུང་ལ་དགའ་མོས་བྱེད་མཁན་མང་དག་ཅིག་ཡོད་པ་བཞིན་སེམས་ཁམས་ལྷོད་ལྷོད་དང་སེམས་ཀྱི་ཞི་བདེ་ཡོང་བ་དེ་བོད་ཀྱི་རིག་གཞུང་གོམས་གཤིས་ཆགས་བསྡད་ཡོད་ཅེས་དང་དེ་བཞིན་ངོས་ནས་ནམ་རྒྱུན་བོད་ལ་མིང་དོན་མཚུངས་པའི་རང་སྐྱོང་ཞིག་དགོས་ཞེས་བཤད་བསྡད་ཡོད་ལ་དེ་ལྟར་བྱུང་བ་ཡིན་ན་ག་ལེར་ང་ཚོས་རྒྱ་རིགས་མང་པོ་ཞིག་ལ་ཕན་ཐོགས་བྱ་རྒྱུ་ཡོང་ཐུབ་པ་ཞིག་དང་ཀྲུང་ཧྭ་མི་དམངས་སྤྱི་མཐུན་རྒྱལ་ཁབ་ཀྱི་ཁོངས་སུ་བསྡད་ནས་ང་ཚོའི་བོད་ཀྱི་ཆོས་དང་རིག་གཞུང་ལ་བདག་པོ་ཡག་པོ་བརྒྱབ་པ་ཡིན་ན་དེས་རྒྱ་མི་ཚོར་ཤུགས་རྐྱེན་ཐེབས་རྒྱུ་དང། ང་ཚོས་བསམ་བློ་གུ་དོག་པོ་མ་ཡིན་པར་གུ་ཡངས་པོ་དང་ཕུགས་རྒྱང་རིང་པོས་བསམ་བློ་བཏང་བ་ཡིན་ན་ང་ཚོར་སྙིང་སྟོབས་དང་སེམས་ཤུགས་ཡོད་པས་ཚང་མས་ཧུར་ཐག་བྱོས་ཞེས་བཀའ་སྩལ་སོང། བོད་ལ་ཡར་མིང་དོན་མཚུངས་པའི་རང་སྐྱོང་གཙང་མ་ཞིག་དགོས་ཀྱི་འདུག་ངས་དེ་བཤད་བསྡད་ཀྱི་ཡོད་རེད་དེ་བྱས་ན་ག་ལེ་ག་ལེ་རྒྱ་རིགས་མང་པོ་ཞིག་ལ་ཕན་ཐོགས་བྱེད་ཐུབ་ཡག་ཅིག་གི་ཁོ་ཡོང་སྲིད་པ་རེད་ཀྲུང་ཧྭ་མི་དམངས་སྤྱི་མཐུན་རྒྱལ་ཁབ་ཀྱི་ཁོངས་ལ་ཡར་བསྡད་ནས་ཨ་ནི་ང་ཚོ་བོད་པའི་ཆོས་དང་རིག་གཞུང་དེ་ཡི་རིགས

ཐུགས་རྗེ་ཆེ། ཐེངས་འདིའི་བོད་མིའི་སྒྲིག་འཛུགས་ནང་སྲིད་ལས་ཁུངས་ཀྱི་གོ་སྒྲིག་འོག་ས་གནས་འགོ་འཛིན་རྣམས་ཀྱི་འཛིན་སྐྱོང་ཚོགས་ཆེན་ཐེངས་བཅོ་ལྔ་པའི་སྟེང། བུད་མེད་ས་གནས་འགོ་འཛིན་དྲུག་མཉམ་ཞུགས་གནང་ཡོད་ཅིང། ཉིན་བཞིའི་ཚོགས་འདུའི་སྐབས་ས་གནས་ཀྱི་དཀའ་ཉེན་རྣམས་འབྲེལ་ཡོད་བོད་མིའི་སྒྲིག་འཛུགས་ཀྱི་ལས་ཁུངས་ཁག་ལ་སྙན་སེང་ཞུ་རྒྱུ་ཡིན་འདུག་བཞུགས་སྒར་རྡ་རམ་ས་ལ་ནས་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་གསར་འགོད་པ་ཡེ་ཤེས་ཟླ་བ་ནས།

ཡང་བོད་ཀྱི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གིས་སོག་ཡུལ་དགའ་ལྡན་ཐེག་ཆེན་ཆོས་གླིང་དགོན་པའི་གསར་དུ་བསྐོ་བཞག་ཞུས་པའི་མཁན་པོ་བླ་མ་དགེ་བཤེས་རྗེ་བཙུན་རྡོ་རྗེ་མཆོག་ལ་འཚམས་འདྲི་མཛད་གནང་འདུག་དེའི་སྐོར་གྱི་ཞིབ་ཕྲའི་གནས་ཚུལ་ཁག་འདི་གའི་གསར་འགོད་པ་པདྨ་དངོས་གྲུབ་ལགས་ཀྱིས་བཏང་འབྱོར་བྱུང་བ་དེ་གཤམ་ལ་སྙན་སྒྲོན་ཞུ་གི་ཡིན།
སོག་པོའི་དགའ་ལྡན་ཐེག་ཆེན་གླིང་དགོན་པའི་མཁན་པོ་བླ་མ་ཆོས་ཀྱི་རྒྱ་མཚོ་ལགས་ལོ་ངོ་སུམ་ཅུ་ལྷག་གི་རིང། མཁན་པོའི་ཐུགས་འགན་བཞེས་རྗེས་ཉེ་ཆར་ཁོང་དགོངས་པ་ཞུས་པའི་ཚབ་ཏུ། དགེ་བཤེས་ལྷ་རམས་པ་རྗེ་བཙུན་རྡོ་རྗེ་ལགས་སུ་མཁན་པོའི་ལས་སྣེ་རུ་འདེམས་ཐོན་བྱུང་ཞིང། ཟླ་བ་འདིའི་ཕྱི་ཚེས་དྲུག་ཉིན་བཞུགས་སྒར་རྒྱལ་བའི་ཕོ་བྲང་ནས་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་གིས་གསར་དུ་འདེམས་ཐོན་བྱུང་བའི། སོག་པོའི་དགའ་ལྡན་ཐེག་ཆེན་གླིང་དགོན་པའི་མཁན་པོ་གསར་བ་འཚམས་འདྲིའི་གསུང་འཕྲིན་ཞིག་ཕེབས་པའི་ནང། ཆོས་ཀྱི་ཐོག་ནས་འགྲོ་བ་མིའི་སྤྱི་ལ་ཕན་བདེའི་བྱ་བཞག་སྒྲུབ་རྒྱུར་ནུས་པ་ཆེན་པོ་ཡོད་ཅིང། ཆོས་ཀྱི་རྩ་བ་འཚེ་བ་མེད་པ་དང་སྙིང་རྗེ་གཙོ་བོར་བྱེད་པའི་རྒྱུ་མཚན་གྱིས་ཡིན་པ་དང། དེ་ནི་ང་ཚོ་སུ་རུང་གིས་ཆོས་ལ་སློབ་སྦྱོང་གིས་ཉམས་ལེན་བྱ་རྒྱུའི་གོ་སྐབས་ཐོབ་པ་ཡིན་ན། དེ་ལྟར་བྱེད་ཐུབ་པ་ཞིག་ཡིན་པ་དང། ད་དུང་མགོན་པོ་གང་ཉིད་ཀྱི་གསུང་འཕྲིན་དེའི་ནང་འཁོད་དོན་ལ། ནང་ཆོས་འཆད་ཁྲིད་བྱེད་པའི་སྐབས་ང་ཚོས་ངེས་པར་དུ་སེམས་ལ་བཞག་དགོས་པ་ཞིག་ལ། ནང་ཆོས་གང་སྦྱངས་པ་དེ་གོམས་འདྲིས་ཀྱི་འདུན་པ་བརྟན་རྒྱུ་གལ་ཆེན་པོ་ཡིན་པའི་ལམ་སྟོན་གནང་འདུག་གཞན་ཡང་གོང་ས་སྐྱབས་མགོན་ཆེན་པོ་མཆོག་གིས་དགུང་གནས་བབ་ཀྱིས་ལས་བྱུར་ཟིན་པའི། སོག་པོའི་དགའ་ལྡན་ཐེག་ཆེན་གླིང་དགོན་པའི་བླ་མ་ཆོས་ཀྱི་རྒྱ་མཚོ་ལགས་སུ། ཁོང་གིས་ནང་ཆོས་གང་སློབ་གཉེར་དང་སྒོམ་ཉམས་ལེན་བྱེད་པ་གཞིར་བཟུང་གིས། སོག་ཡུལ་གྱི་ནང་ནང་ཆོས་སློབ་གཉེར་ཡར་རྒྱས་ཡོང་ཐབས་སུ་ཐུགས་ཁུར་ཆེ་བཞེས་གནང་བ་ལ། ལེགས་སོའི་བསྔགས་བརྗོད་དང་འབྲེལ་ཁོང་གི་མི་ཚེ་དོན་ལྡན་ཞིག་བྱུང་ཞིང། ཁོང་ནི་མགོན་པོ་གང་ཉིད་ཀྱིས་ཡུན་རིང་གྲོགས་པོ་ཞིག་ལ་ངོས་འཛིན་གནང་བཞིན་པ་སོགས་ཁོང་ལ་ལོགས་སུ་གསུང་འཕྲིན་ཞིག་ཕེབས་གནང་ཡོད་པ་རེད་འདུག་ད་ལན་འབྲས་སྤུངས་སྒོ་མང་གྲྭ་ཚང་ནས་བསླབ་པ་མཐར་སོན་པ་སོག་ཡུལ་ནས་དགེ་བཤེས་ལྷ་རམས་པ་ཐོན་མཁན་དང་པོ་ཡིན་པ་རྗེ་བཙུན་རྡོ་རྗེ་ལགས་སུ་སོག་ཡུལ་དགའ་ལྡན་དགོན་པའི་མཁན་པོ་འདེམས་ཐོན་བྱུང་བར་སྒོ་མང་གྲྭ་ཚང་ནས་དྲ་ཐོག་ནས་འཚམས་འདྲི་གནང་ཡོད་པ་སོགས་ཀྱི་སྐོར་རྗེ་བཙུན་རྡོ་རྗེ་ལགས་དང་འཛིན་གྲོགས་ཡིན་པ་སྒོ་མང་གྲྭ་ཚང་གི་ཕྱག་མཛོད་དགེ་བཤེས་ལྷ་རམས་པ་བསྟན་འཛིན་མཁྱེན་རབ་ལགས་ཀྱིས་ངོ་སྤྲོད་གནང་བྱུང། ཆོས་གྲོགས་དགེ་བཤེས་རྗེ་བཙུན་རྡོ་རྗེ་ལགས་ནི་ད་ང་ཚོ་འཛིན་གྲྭ་གཅིག་པ་རེད། ཁོ་རང་དུ་བྱས་ན་ད་གྲྭ་ཚང་ལ་དེ་སོག་པོ་ད་རྒྱ་གར་ས་ཐོག་ལ་ཟེར་གོ་ར་རྒྱ་གར་ས་ཐོག་ལ་ནི་སོག་པོ་གྲྭ་རྒྱུན་ཕེབས་མཁན་གྱི་ཐོག་མའི་གྲས་དེ་མ་རེད། ཡང་སོག་རིགས་ཡིན་པ་གང་ཞིག་ལ་ཡང་ད་ལྟ་ར་ཤའི་ཁོངས་ལ་ཡོད་དེ་འདྲའི་ཁ་ཤས་ཅིག་བྱུང་ཡོད་རེད་ཨ་ནི་སོག་པོ་ཁོ་རང་ནི་ཡང་ཁོ་རང་ལས་ད་སྔོན་ལ་རྒན་པ་དེ་འདྲའི་ཁ་ཤས་ཅིག་བྱུང་ཡོད་རེད། རེད་དེ་ཡིན་ན་ཡང་ད་དགེ་ལས་དགེ་བཤེས་ལྷ་རམས་པའི་གི་མཚན་གནས་བཞེས་མཁན་དེ་ཨ་ནི་ཐོག་མ་ཆགས་བསྡད་རེད། སོང་ཙང་དེ་དགེ་བཤེས་ལྷ་རམས་པའི་མཚན་གནས་བཞེས་མཁན་ཐོག་མ་ཡིན་དུས་ཁོ་རང་ལ་ཡང་ང་ཚོས་གྲྭ་ཚང་གི་སྒོ་ནས་དམིགས་བསལ། དྲ་ཐོག་ནས་ད་ཚིག་གི་འཚམས་འདྲི་ཞུ་ཡ་མ་གཏོགས་དངོས་སུ་བཅར་ཡ་བྱུང་ཡོད་མ་རེད་ལ་དེ་ཡི་ད་ང་ཚོས་རིང་མིན་ནི་ཕྱག་མཛོད་རྣམ་པ་བྱུང་ན་ནི་དངོས་སུ་བཅར་ཡ་ཡིན་དེ་མ་བྱུང་ན་ད་ཕ་གིའི་བཞུགས་བསྡད་མཁན་གྱི་གྲྭ་ཚང་གི་མཚན་གནས་བྱེད་བསྡད་མཁན་དེ་འདྲ་ཡོད་རེད། ཁོ་རང་ཚོ་བརྒྱུད་ནས་རྗེས་མ་ཨ་ནི་མཛད་སྒོ་གང་འཚོ་བ་དེའི་སྐབས་སུ་ཡང་ནི་བདུད་འཚམས་འདྲི་དམིགས་བསལ་གྱི་ཞུ་ཡས་ཡིན་ད་ལྟའི་ཆ་ལ་ང་ཚོ་དྲ་ཐོག་ནས་བདུད་འཚོལ་ཡས་ཀྱི་མ་གཏོགས་དམིགས་བསལ་གྱི་ཞུ་ཡས་བྱུང་མ་སོང་ལ། ད་འདྲེ་ཡང་དེ་ནས་གྲྭ་ཚང་ནས་ད་ཁོ་རང་ལ་ཅིག་གིས་སྟོང་མིན་ཙམ་ལ་ནི་ཅིག་གིས་གྲྭ་ཚང་ནས་ད་ཕྱག་རྟགས་ཟེར་གོ་ར་འོ་དེ་འདྲ་ཅིག་ཕྱག་རྟགས་ཅིག་ལ་ནི་ན་བཟའ་ཆ་ཚང་ཅིག་འབུལ་ཡས་དེ་འདྲ་འདྲ་བོ་ཅིག་འཆར་གཞི་སྟེང་དུ་ཡོད་ལ། ད་དུང་ཁོང་གིས་མུ་མཐུད་གསུངས་ཡག་ལ་རྗེ་བཙུན་རྡོ་རྗེ་ལགས་གྲྭ་ཚང་དུ་སློབ་གཉེར་གནང་ཡུན་གྱི་རིང། སློབ་སྦྱོང་ལ་བརྩོན་པ་དང་མདོ་སྔགས་གཉིས་ཀའི་གཞུང་ལུགས་ཁག་ལ་ཡིག་རྒྱུགས་གྲུབ་འབྲས་རྩེ་ཕུད་སོན་པ་མ་ཟད། སློབ་གྲོགས་ཚོ་དང་མཐུན་ཤེས་ཆེ་བ་སོགས་ཀྱི་གོམས་གཤིས་བཟང་པོ་ཡོད་པའི་འགྲེལ་བརྗོད་གནང་བྱུང། ཐོག་མར་ད་གྲྭ་ཚང་གི་རྒྱུགས་སྤྲོད་ཆ་ཚང་ཐོན་པའི་རྗེས་ལ་ནི་དགེ་ལུགས་རྒྱུགས་སྤྲོད་ཆ་ཚང་ཕེབས་དགེ་ལུགས་རྒྱུགས་སྤྲོད་ཕེབས་དུས་ཙམ་པ་ཡིན་ན་ཡང་དགེ་ལུགས་རྒྱུགས་སྤྲོད་ལ་ཨང་གི་རྩེ་ཕུད་རྐྱང་རྐྱང་བླངས། ད་ར་ཨེ་ནི་དགེ་བཤེས་ལྷ་རམས་པའི་མཚན་གནས་བཞག་ནས་གྲྭ་ཚང་གི་ཨེ་ནི་དགེ་བཤེས་ལྷ་རམས་པའི་དམ་བཅའ་དང་ནི་གཙོ་བོ་ཨེ་ནི་སྨོན་ལམ་སྐབས་ལ་ཡང་དམ་བཅའ་བཞག་དེ་ནས་དེའི་རྗེས་ལ་རྡོ་རྗེ་གདན་ལ་ཡང་སྨོན་ལམ་སྐབས་ལ་དམ་བཅའ་བཞག་དེ་གྲུབ་ནས་རྗེས་ལ་ཨེ་ནི་རྒྱུད་སྟོད་ཆོས་ཐོག་བསྐོར་རྒྱུད་སྟོད་ཆོས་ཐོག་བསྐོར་ནས་ལོ་ཚོ་ལོ་གཅིག་ཧྲིལ་པོ་འཁོར་ནས་དེའི་རྗེས་ལ་ཨེ་ནི་རྒྱུགས་སྤྲོད་ཞིག་བཏང་རེད་དེའི་ནང་ལ་རྩེ་ཕུད་རེད་དེ་ནས་རྒྱུགས་སྤྲོད། ད་རྒྱུད་སྟོད་དུ་བྱས་ན་ལོ་གསུམ་གྱི་སྐབས་དེ་དུས་ལོ་གསུམ་གསུམ་ནང་ལ་ནི་སྔགས་ཀྱི་རྒྱུགས་སྤྲོད། དགེ་བཤེས་ལྷ་རམས་པ་འདི་ག་དེ་གཅིག་བཏང་དགོས་རེད་དེའི་ནང་ལ་ཡང་ཁོ་རང་ལོ་གསུམ་ད་བཅོ་བརྒྱད་བཅུ་དགུ་ཉི་ཤུ་གསུམ་གྱི་དགེ་བཤེས་རྣམ་པའི་ཆ་ཚང་དེའི་ཐོག་ནས་ནི་རྩེ་ཕུད་ཨང་དང་པོ་འདུག་ཟེར་བྱས་པ་རེད། སོ་ད་དགེ་བཤེས་ཁོ་རང་ཡིན་ན་དུས་རྒྱུན་དུ་ནི་སློབ་གཉེར་ད་གནང་ཕྱོགས་ཡིན་ན་རེད། ཨ་ནི་དེ་ཙམ་དུ་མ་ཟད་ན་ཁོ་རང་གི་སློབ་སྦྱོང་གང་ཤེས་པ་དེ་ཡང་ཨ་ནི་ཆོས་གྲོགས་དེ་གའི་ལ་ཕར་ཚུར་ཨ་ནི་ཅིག་གང་ཤེས་པ་དེ་ཨ་ནི་རོགས་པ་ལ་ཕན་ཚུན་ཕ་ཕན་ཐོགས་ཕན་ཐོགས་ག་ཚོད་ཅིག་ཨ་ནི་བྱུང་ན་བསམ་པའི་ཨ་ནི་ཀུན་སློང་དེ་འདྲའི་ཅིག་གིས་བཅངས་ནས་ཨ་ནི་དུས་རྒྱུན་དུ་ཨ་ནི་ཆོས་གྲོགས་དེ་གའི་འདི་ལ་མཉམ་པོ་ཨ་ནི་ཀྱི་ང་ཅིག་མཐུན་ཤེས་དང་དེ་སྤྱོད་ལམ་དེ་གའི་དེ་དཔེ་མི་སྲིད་པའི་ཨ་ནི་ཧང་སང་ཡག་གི་ཡག་པོ་ཡོད་རེད། གཞན་སོག་པོ་དགའ་ལྡན་དགོན་པའི་མཁན་པོ་བླ་མ་ཆོས་ཀྱི་རྒྱ་མཚོ་ལགས་ནས་ཕྱི་ལོ་ཆིག་སྟོང་དགུ་བརྒྱ་དགུ་བཅུ་གོ་གཉིས་ལོ་ནས་བཟུང། སོག་ཡུལ་དགའ་ལྡན་ཐེག་ཆེན་གླིང་དགོན་པའི་མཁན་པོའི་ཐུགས་འགན་བཞེས་གནང་ཡོད་ཅིང། ཁོང་ཕྱི་ལོ་ཆིག་སྟོང་དགུ་བརྒྱ་བརྒྱད་ཅུ་གྱ་གསུམ་ལོར། རྡ་ས་རིགས་ལམ་སློབ་གཉེར་ཁང་གི་ནང་ལོ་ངོ་གཉིས་ཙམ་གྱི་རིང་སློབ་སྦྱོང་གནང་རྒྱུའི་གོ་སྐབས་བྱུང་ཡོད་པ་རེད་འདུག་ལ། ཁོང་མཁན་པོའི་ལས་ཡུན་གྱི་རིང་གོང་ས་མཆོག་སོག་ཡུལ་དུ་ཐེངས་ལྔ་གདན་འདྲེན་ཞུས་ཐུབ་པ་མ་ཟད། སོག་ཡུལ་ནས་གྲྭ་རྒྱུན་མང་པོ་རྒྱ་གར་གྱི་ནང་སློབ་གཉེར་ཆེད་བཏང་གནང་བ་སོགས་ཀྱི་མཛད་རྗེས་བཞག་གནང་ཡོད་པ་རེད་འདུག་སོག་ཡུལ་རྒྱལ་ས་ཨུ་ལན་བྷ་ཏུ་རུ་ཆགས་པའི་དགའ་ལྡན་ཐེག་ཆེན་གླིང་དགོན་པ་དེ་ནི་ཕྱི་ལོ་ཆིག་སྟོང་བརྒྱད་བརྒྱ་དགུ་ལོར་སོག་པོ་བླ་མ་རྗེ་བཙུན་དམ་པ་སྐུ་ཐོག་གོང་མའི་གོང་མ་རྣམས་ཀྱིས་ཕྱག་བཏབ་པའི་དགོན་པ་ཞིག་ཡིན་པ་དང། དེ་ནས་ཕྱི་ལོ་ཆིག་སྟོང་དགུ་བརྒྱ་བཞི་བཅུ་ཞེ་བཞི་ལོ་ནས་བརྒྱད་ཅུ་གྱ་དགུ་ལོའི་བར་ཨུ་རུ་སུ་དམར་ཤོག་སྤྱི་མཐུན་རྒྱལ་ཁབ་ཀྱི་འོག་དགོན་པ་དེ་ཉམས་ཆག་ཧ་ཅང་ཆེན་པོ་ཕྱིན་པའི་མཐར་དགོན་པ་དེ་སྒོ་བརྒྱབ་དགོས་པའི་གནས་སྟངས་ཤིག་ཏུ་གྱུར་ཡོད་པ་རེད་འདུག་ལ། ད་ལྟའི་ཆར་དགོན་པ་དེ་སླར་གསོ་བྱུང་སྟེ་དགོན་པ་དེ་བཞིན་སོག་ཡུལ་གྱི་ནང་མ་དགོན་གཙོ་བོ་ཞིག་ཏུ་གྱུར་ཡོད་པ་རེད་འདུག་རྒྱ་གར་ལྷོ་ཕྱོགས་ནས་ཨེ་ཤེ་ཡ་རང་དབང་རླུང་འཕྲིན་གྱི་གསར་འགོད་པ་པདྨ་དངོས་གྲུབ་ཡིན།
ཨེ་ཤ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་ཐེངས་འདིའི་གསར་འགྱུར་ཁག་སྙན་སྒྲོན་ཞུ་གི་ཡིན། དགུང་གྲངས་སུམ་ཅུ་སོ་དྲུག་ལ་ཕེབས་པའི་བྱེས་ཀྱི་གདན་ས་ཆེན་པོ་སེ་རའི་དགེ་འདུན་པ་ཉི་མ་ལགས་བལ་བོད་གཉིས་ཀྱི་ས་མཚམས་ཀོ་ཏཱ་རི་ཟ་མུ་ཁུལ་གྱི་བོད་ཕྱོགས་ཀྱི་ས་མཚམས་ནས་རྒྱ་མིའི་ཉེན་རྟོག་པས་འཛིན་བཟུང་གིས་བལ་ཡུལ་ལ་ཕྱིར་ལོག་བཏང་འདུག་དེ་ཡང་རྒྱ་གར་ནང་གི་བྱེས་ཀྱི་གདན་ས་ཆེན་པོ་སེ་ར་ནས་ཡིན་པའི་དགུང་གྲངས་སུམ་ཅུ་སོ་དྲུག་ལ་ཕེབས་པ་དགེ་འདུན་པ་ཉི་མ་ལགས་འདི་ལོའི་སྤྱི་ཟླ་བཅུ་པའི་ཚེས་ཉི་ཤུ་དྲུག་ཉིན་བལ་བོད་གཉིས་ཀྱི་ས་མཚམས་ཀོ་ཐ་རི་ཟ་མུ་ཁུལ་གྱི་བོད་ཕྱོགས་ནས་རྒྱ་མིའི་ཉེན་རྟོག་པས་འཛིན་བཟུང་གིས་བལ་ཡུལ་ལ་ཕྱིར་ལོག་བཏང་འདུག་པས་དེའི་སྐོར་བལ་ཡུལ་ནང་གི་འགྲོ་བ་མིའི་ཐོབ་ཐང་ཚོགས་པ་ཧུའུ་རོན་གྱི་བཟང་པོ་བླ་མ་ལགས་ཀྱིས་འདི་ག་ཨེ་ཤི་ཡ་རང་དབང་རླུང་འཕྲིན་ཁང་ལ་གསུངས་དོན། འདི་བདེན་པ་རེད་ཁོ་རང་འདི་འདྲས་བྱས་ནས་འདི་ནས་ཕར་བོད་འགྲོ་གི་ཡིན་ཟེར་ཕྱིན་ཤག་ད་འདི་འདྲས་ཏེ་ཏེ་ཅི་འདོང་ཡོད་ས་རེད་བཤད་མ་འདོད་ད་དགའ་དགའ་རེད་ཨ་ནི། ཁོ་འདི་ནས་ཕར་ཕྱིན་ཤག་འདི་ནས་ཕར་ཕྱིན་ནས་གཉའ་ལམ་ཁོ་རང་ནང་དེ་ལྷ་རྩེ་ཡིན་ཤག་ཨ་ནི་ཁོ་འདི་ནས་ཕར་ཀོ་ད་རི་ནས་ཕྱིན་ཤིང་ནགས་བརྒྱབ་ནས་འགྲོ་ས་ཅིག་ཡོད་རེད་དེའི་ལམ་ཁ་དེ་ནས་ཕྱིན་བྱས་ནས་ཕ་གིར་གཉའ་ལམ་སླེབས་སོང་ཟེར་གཉའ་ལམ་སླེབས་དུས་ག་ལམ་སང་ཟིན་བྱས་ནས་ཚུར་ཡོང་བྱས་ནས་ཏ་ཏོ་པ་ནི་བསྐྱལ་བཞག་སོང་ཟེར་ཨ་ནི་ཏ་ཏོ་པ་ནི་བསྐྱལ་ཚར་དུས་ག་ལ་ཁོ་རང་མར་བསྐྱལ་ས་དེ Immigration བསྐྱལ་བཞག Immigration བསྐྱལ་ཚར་དུས་ག་ལ་ཁོ་རང་འཛོལ་གིས་ད་དུང་རོགས་པ་བྱོས་ས་རེད་ཆོས་དོན་ལ་ནས་ང་རང་ཁ་པར་བཏང་སོང། གཟའ་སྤེན་པ་ཉིན་གུང་དེ་ང་ལ་ཁ་པར་བཏང་སོང་གཟའ་སྤེན་པ་ཡིན་གྱི་རེད་ད་ད་རེས་བཏང་གི་ཡོད་རྒྱུ་མ་རེད་ད་ཉི་མ་ཉིན་གུང་ང་ཆུ་ཚོད་བཅུ་པ་ཙམ་ལ་མ་གིར་ཕྱིན་པ་ཡིན་ཨ་ནི་བཅུ་པ་ཞིག་ཕྱིན་དུས་ག་ལ་ཁོང་ཚོས་ང་ལ hand over བྱས་ཚུར་སྤྲད་སོང་ད་ག་རེད།
བོད་པའི་དགེ་འདུན་པ་ཉི་མ་ལགས་ཉིན་གྲངས་གཉིས་རིང་བལ་པོའི་ས་མཚམས་ཀྱི་ཉེན་རྟོག་ལས་ཁང་ནང་བཀག་ཉར་བྱས་རྗེས་བཀག་ཉར་ཁང་དེའི་ཉེན་རྟོག་པའི་གཙོ་འཛིན་དེ་ཉི་མ་ལགས་དགེ་འདུན་པ་ཞིག་ཡིན་སྟབས་གདུང་སེམས་མཉམ་སྐྱེད་གནང་སྟེ་བོད་ནང་ཕེབས་རྒྱུའི་ཚབ་ལ་བལ་ཡུལ་ནང་ཕྱིར་ལོག་དགོས་པའི་སློབ་གསོ་སོགས་བསྐྱོན་འདུག་བལ་ཡུལ་གྱི་འགྲོ་བ་མིའི་ཐོབ་ཐང་ཚོགས་པ་ཧུའུ་རོན་གྱིས་དགེ་འདུན་པ་ཁོང་ལ་བོད་ནང་ཕེབས་དགོས་དོན་སྐོར་བཅར་འདྲི་ཞུས་པར་ཁོང་གིས་ཁོང་བོད་ནང་ཕེབས་དགོས་དོན་ནི་ཁོང་གི་ནད་མནར་ཨ་མ་ལ་ཐུག་འཕྲད་ཆེད་ཡིན་སྐོར་བཀའ་ལན་གནང་ཡོད་པ་སོགས་ཀྱི་གནས་ཚུལ་འདུག། ཡང་འཇར་མ་ནིའི་བོད་དོན་རྒྱབ་སྐྱོར་ཚོགས་པ Tibet Initiative Germany ཡིས་ཡུལ་དེའི་གྲོང་ཁྱེར Darmstadt ནང་འཚོགས་བཞིན་པའི་འཇར་མ་ནི་དང་རྒྱ་ནག་གཉིས་ཀྱི་དཔལ་འབྱོར་ཚོགས་འདུ་ཐེངས་བཅུ་པའི་ནང་ཡུལ་དེའི་ཚོང་པའི་སྐུ་ཚབ་དང་སྲིད་དོན་པ་དེ་བཞིན་ཁེ་གཉེར་ལས་ཁང་ཁག་གི་སྐུ་ཚབ་སོགས་མཉམ་ཞུགས་བྱས་པར་སྐྱོན་བརྗོད་གནང་བ་མ་ཟད་ཁ་སང་ཕྱི་ཟླ་བཅུ་པའི་ཚེས་དྲུག་དང། ད་རིང་ཕྱི་ཚེས་བདུན་ཉིན་ཚོགས་འདུ་འཚོགས་ཡུལ་དེར་ངོ་རྒོལ་སྐད་འབོད་ཀྱི་ལས་འགུལ་ཡང་སྤེལ་གནང་འདུག་དེའི་སྐོར་འཇར་མ་ནིའི་བོད་དོན་རྒྱབ་སྐྱོར་ཚོགས་པ Tibet Initiative Germany ཚོགས་པའི་འཛིན་སྐྱོང་འགན་འཛིན་བསྟན་འཛིན Linda Zöchbauer ལགས་ལ་ཁ་སང་ཕྱི་ཚེས་དྲུག་ཉིན་གནས་འདྲི་ཞུས་པར།

འགྲོ་བ་མིའི་ཐོབ་ཐང་ལ་སྔོན་འགྲོའི་ཆ་རྐྱེན་གང་ཡང་མེད་པའི་ཐོག་ནས་གུས་བརྩི་མ་ཞུས་ཀྱི་བར་དུ་འཇར་མ་ནི་དང་རྒྱ་ནག་གཉིས་བར་ཚོང་འབྲེལ་བྱེད་མི་དགོས་པའི་ཛ་དྲག་གི་དགོས་འདུན་འདོན་རྒྱུའི་གོ་སྐབས་བྱུང་ཞེས་གསུངས་བྱུང། ཡང་གོང་ཞུས་འཇར་མ་ནི་བོད་དོན་རྒྱབ་སྐྱོར་ཚོགས་པས་གསར་འགོད་བསྒྲགས་གཏམ་ཞིག་སྤེལ་བའི་ནང། ཚོགས་འདུ་འདིའི་ནང་མཉམ་ཞུགས་བྱེད་མཁན་འཇར་མ་ནི་ངོས་ནས་འཇར་མ་ནིའི་ནང་སྲིད་བློན་ཆེན་ཟུར་པ Hans Peter Friedrich དང་གྲོང་ཁྱེར Darmstadt གྱི་སྤྱི་ཁྱབ་ཧན་ནོ་བན་སོགས་ཆབ་སྲིད་མི་སྣ་དང་ཡང་རྒྱ་ནག་སྐོར་མཁས་པ་ཏྲོ་རིས་ཧྥི་ཤེར་དང་ཛེ་པི་ལིན་གཙུག་ལག་སློབ་གྲྭ་ཆེན་མོའི་དབུ་འཛིན་དང་རྒྱ་ནག་ཐད་མཁས་པ་ཁུ་ལོས་མུ་ལ་ཧན་མཉམ་ཞུགས་བྱས་པ་མ་ཟད་ཨེ་ལ་ཨེནས་དང་མར་ཀ་བྷི་ཨེམ་དབྱི་པི་དང་བྷོ་ཆ་སོགས་ཁེ་ཉེན་ལས་ཁང་ཁག་གི་སྐུ་ཚབ་ཚོས་ཚོགས་འདུ་འདིའི་ཐོག་གཏམ་བཤད་བརྒྱ་ཆའི་སྐོར་བཀོད་འདུག་ལ། རྒྱ་ནག་ངོས་ནས་དམའ་མཐར་ཡང་རྒྱ་ནག་དམར་ཤོག་ཚོགས་པའི་གསང་བའི་ལས་ཁུངས་ཀྱི་མི་སྣ་གཉིས་མཉམ་ཞུགས་བྱས་པ་མ་ཟད། གཏམ་བཤད་ཀྱང་བྱས་ཡོད་སྐོར་གསལ་བསྒྲགས་ནང་བཀོད་འདུག་པས་འདིའི་སྐོར་འབྲེལ་ཡོད་ཚོགས་འདུ་འགོ་ཁྲིད་གནང་མཁན་ལ་གློག་འཕྲིན་ཐོག་འབྲེལ་བ་ཞུས་ཏེ་དངོས་འབྲེལ་ཡིན་མིན་སོགས་བཀའ་འདྲི་ཞུས་པར་ད་བར་ལན་འདེབས་གང་ཡང་འབྱོར་མ་སོང།

ཡང་ཉི་ཧོང་དང་དབྱིན་ཡུལ་གྱི་འབྲེལ་ཡོད་བློན་ཆེན་རྣམས་ཀྱིས G Seven ཞེས་དཔལ་འབྱོར་ཡར་ཐོན་ཅན་གྱི་རྒྱལ་ཁབ་རྣམས་ཀྱི་ཆེས་མཐོའི་དཔོན་རིགས་རྣམ་པའི་ཚོགས་འདུ་འཚོགས་ཞོར་ལ་ཡུལ་གྲུ་གཉིས་བར་གྱི་བདེ་འཇགས་སྲུང་སྐྱོབ་ཀྱི་འབྲེལ་ལམ་གཏིང་ཟབ་ཏུ་གཏོང་རྒྱུའི་སྐོར་བཀའ་བསྡུར་གནང་འཆར་ཡོད་པའི་གནས་ཚུལ་འདུག་དེ་ཡང་ཉེ་བའི་ལོ་ཤས་ནས་བཟུང་རྒྱ་ནག་གི་ཤུགས་རྐྱེན་ཇེ་ཆེར་འགྲོ་བཞིན་པའི་ཁྲོད་འདིར་ཉི་ཧོང་དང་དབྱིན་ཡུལ་གཉིས་ཀར་སེམས་འཚབ་ཡོད་པ་དང་ད་ལྟའི་ཆར་ཉི་ཧོང་གི་མཐུན་ཕྱོགས་རྒྱལ་ཁབ་ཀྱི་ཆིངས་ཡིག་ཡོད་པ་ནི་ཨ་མི་རི་ཀ་གཅིག་པུ་ཡིན་པ་དང་ཡང་ཨོ་སི་ཀྲི་ལི་ཡའི་མཉམ་དུ་ཕར་འགྲོ་ཚུར་འོང་གི་གྲོས་མཐུན་ཞིག་ལ་མཚན་རྟགས་བསྐྱོན་འདུག་ཉི་ཧོང་གི་རྒྱལ་ས་ཀྲོག་ཡོ་ནང་ཉི་ཧོང་དང་དབྱིན་ཡུལ་གྱི་བདེ་འཇགས་སྲུང་སྐྱོབ་ཐད་འབྲེལ་ལམ་གཏིང་ཟབ་ཏུ་གཏོང་རྒྱུའི་བཀའ་བསྡུར་གནང་འཆར་ནང་ཉི་ཧོང་གི་ཕྱི་སྲིད་བློན་ཆེན་ཡོ་ཀོ་ཀ་མི་ཀ་བ་མཆོག་དང་བདེ་སྲུང་བློན་ཆེན་མི་ནོ་རུ་ཀི་ཧ་ར་མཆོག་དང། ཡང་དབྱིན་ཡུལ་གྱི་ཕྱི་སྲིད་བློན་ཆེན James Cleverly མཆོག་དང་བདེ་སྲུང་དྲུང་ཆེ Grant Shapps མཆོག་ལྷན་ཞུགས་གནང་འཆར་འདུག་གོང་ཞུས་བློན་ཆེན་བཞི་པོ་རྣམས་ཀྱིས་ཉི་ཧོང་དང་དབྱིན་ཡུལ་གཉིས་བར་བདེ་འཇགས་སྲུང་སྐྱོབ་ཀྱི་འབྲེལ་ལམ་སྐོར་བཀའ་བསྡུར་གནང་རྒྱུའི་ཁོངས་སུ་མཉམ་འབྲེལ་སྒོ་ནས་དམག་རྩལ་སྦྱོང་བརྡར་གནང་རྒྱུ་དང་མཁའ་དབྱིངས་གོང་མའི་ལས་གཞི་དེ་བཞིན་དྲ་རྒྱའི་བདེ་འཇགས་སྲུང་སྐྱོབ་ཐད་མཉམ་འབྲེལ་གནང་རྒྱུ་སོགས་ཚུད་འདུག་པས་དེ་ནི་གཙོ་བོ་འདི་ལོའི་སྤྱི་ཟླ་ལྔ་པའི་ནང་ཉི་ཧོང་གི་སྲིད་བློན་ཕོ་མི་ཡོ་ཀི་ཤི་ད་མཆོག་དང་དབྱིན་ཡུལ་གྱི་སྲིད་བློན་རི་ཤི་སུ་ནག་རྣམ་གཉིས་དབར་ཉི་ཧོང་དང་དབྱིན་ཡུལ་གྱི་ཧི་རོ་ཤི་མ་ཞེས་པའི་གྲོས་མཐུན་བཞག་གནང་བར་གཞི་བཞག་པ་ཞིག་ཡིན་པའི་གནས་ཚུལ་འདུག། རྣམ་པ་ཚོས་ད་ལྟ་གསན་བཞིན་པ་འདི་ནི་ཨེ་ཤི་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་གྱི་ལས་རིམ་ཁག་རེད། ཡང་ཐེངས་འདིར་སྙན་སྒྲོན་ཞུ་རྒྱུའི་ལེ་ཚན་མཐའ་མ་གནད་དོན་གྱི་གླེང་མོལ་ཞེས་པའི་ལེ་ཚན་ནང་རྒྱ་གར་ལྷོ་ཕྱོགས་མོན་གྷོ་འདོད་རྒུ་གླིང་གཞིས་ཆགས་སུ་ཆགས་པའི་དར་མདེལ་བྱང་རྩེ་གྲྭ་ཚང་གི་སྨན་ཁང་གི་སྨན་པ་དོན་གྲུབ་བཀྲ་ཤིས་ལགས་ལ་འཕགས་བོད་གཉིས་ཀྱི་ནད་པ་རྣམས་ལ་སྨན་བཅོས་ཀྱི་གཟེངས་ཐོན་ཞབས་ཞུ་སྒྲུབ་པར་ཆེ་བསྟོད་ཞུ་སླད་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་ལོའི་ཇོན་ཧོབ་ཀིན་སི་སྨན་ཁང་གི་མཐོ་སློབ་ཁང་གི་ཀླད་པའི་གཤགས་བཅོས་སྨན་པ་དང་དབང་རྩའི་ཚན་རིག་པ་གྲགས་ཅན Chetan Bettegowda ལགས་ཀྱི་མཚན་ཐོག་གི་སྨན་ལས་མཁས་པའི་གཟེངས་རྟགས་ཕྱག་འཁྱེར་དང་བྱ་དགའ་དང་པོ་གནང་རྒྱུའི་གསལ་བསྒྲགས་གནང་བ་དེའི་སྐོར་ཁོང་གི་ལྷན་དུ་བཀྲ་ཤིས་དབང་ཕྱུག་ལགས་ཀྱིས་གླེང་མོལ་ཞུས་པ་ཞིག་གསན་རོགས་གནང།
རྒྱལ་སྤྱིའི་རླུང་འཕྲིན་གསན་མཁན་རྣམ་པ་ཚོ་སྐུ་ཁམས་བཟང། ད་ལྟ་ནི་ཨེ་ཤི་ཡའི་རང་དབང་རླུང་འཕྲིན་ཁང་གི་གནད་དོན་གླེང་མོལ་གྱི་ལས་རིམ་སྙན་སྒྲོན་ཞུ་རྒྱུའི་དུས་ཚོད་འདི་ཡིན། ང་ལས་རིམ་དེ་གཙོ་སྐྱོང་ཞུ་མཁན་བཀྲ་ཤིས་དབང་ཕྱུག་ཡིན། ཨེ་ཤི་ཡའི་རང་དབང་རླུང་འཕྲིན་ཁང་གི་ཐེངས་འདིའི་ལས་རིམ་དེའི་ཐོག་ལ། ད་ལྟ་ཉེ་ཆར་ནི་ཨ་མི་རི་ཀའི་ནང་ལ་ཡ་རྟེན་གཞི་བྱས་པའི་མ་ཅིག།

ད་ལྟ་བར་དུ་གི་ཕྱག་ལས་ག་འདྲ་གནང་ཡོད་མེད་དང་ལྷག་པར་དུ། ད་རེས་ནི་ཁོང་ལ་ཡ་གཅིག་ཆེ་བསྟོད་ངོས་འཛིན་ཞུ་ཆེད་ནི་ཉིས་སྟོང་ཉི་ཤུ་རྩ་གསུམ་གྱི་ཇོན་ཧོབ་ཀིན་སྨན་ཁང་གི་ད་མཐོ་སློབ་ཀྱི་ཀླད་པའི་གཤགས་བཅོས་སྨན་པ་དང་ཡང་དབང་རྩའི་ཚན་རིག་པ་གྲགས་ཅན Chetan Bettegowda ཁོ་རང་གི་མཚན་ཐོག་ནས་ད་ཅིག་བྱ་དགའ་ཅིག་ཐོབ་པ་འདི་དང་འབྲེལ་བའི་གི་ད་ལོ་རྒྱུས་རེད་དེ་འདྲའི་གི་ཡང་ཕྱག་ལས་ཁག་ལ་ཡང་ང་ཚོ་དཔྱད་ཞིབ་བཟོ་ར་ཕྱིན་ནས་དེ་རིང་བཀའ་མོལ་ཞུ་གི་ཡིན་ཌོག་ཊར་དོན་གྲུབ་བཀྲ་ཤིས་ལགས་དེ་རིང་ང་ཚོ་ལས་རིམ་ཐོག་ཕེབས་པ་དང་པོ་ཐོག་མར་དེ་འཚམས་འདྲི་ཞུ་ཡ་དང་ཁྱེད་རང་ལ་ཡང་བསྡུ་ཆེད་ནས

རེད། ནད་པ་མཉམ་དུ་འབྲེལ་བ་བཞག་སྟངས་རེད། དེ་འདྲའི་གི་ད་ཅིག་གི། ཉམས་མྱོང་མང་པོ་ཞིག་ལ་བལྟས་བྱས་རྗེས་ད་མ་ཅིག་ཚོགས་པ་གི་ད། བྱེ་མ་ད་བོད་པའི་སྤྱི་ཚོགས་ནང་ལོགས་ལ་ཡ་དེ་འདྲའི་གི་ད་ཅིག་གི། ཆེད་ལས་པ་རེད། ཨ་ནི་བོད་པའི་སྤྱི་ཚོགས་ནང་ལོགས་ལ་དེང་དུས་ཀྱི་ཨེམ་ཆི།

དེ་ག་ལ་ནི་དམིགས་བསལ་གྱི་གཞིས་ཆགས་ཁག། གཞིས་ཆགས་དམིགས་བསལ་གྱི་ཀར་ན་ཊ་ཀ་ཞེས་བོར་བ། ལྷོ་ཕྱོགས་གཞིས་ཆགས་ཁག་ཆེ་ཁག་གི་ནང་ལོགས་ལ་ལས་ཀ་བྱེད་དུས་དེ་ཚོའི་གི་དམིགས་བསལ་གྱི་ལ་དམིགས་བསལ་དེ་འདྲ་ཞིག་གི་ཁོ་རང་ཚོ་དགོངས་བཞེས་བྱས་བཞག་ཞིག་ཞུས་ཡིན་ལོང་ལ་འདི་གི་ད་ཅིག་ཁོ་རང་ཚོ

བཏང་ཡོད་མེད་དེའི་ཐོག་ལ་ག་འདྲ་ཞིག་ད་ང་རང་འདྲ་བོ་ཅིག་ཆགས་བཞག་ཡོད་ན་བཀྲ་ཤིས་ལགས། ངས་གཙོ་བོ་དེ་ད་ལྟ་ང་དེ་དགའ་ལྡན་བྱང་རྩེ་གྲྭ་ཚང་སྨན་ཁང་ལས་ཀ་བྱས་བྱས་ལོ་བཅུ་གཅིག་ཙམ་འགྲོ་གི་འདུག་འདི་འདི་ནང་ལོགས་ལ་ད་ང་ཚོ་གི་ལས་གཞི་ངས་ང་ཚོ་ལས་གཞི་གཙོ་བོ་ཅིག་ག་རེ་གནང་གི་ཡོད་ཞུས་ན་ད་ལྟ་དེང་དུས་སྨན་པ་གསར་པ་ཕྱི་ལུགས་ཀྱི་སྨན་པ་གསར་པ་གཞིས་ཆགས་ཁག་ལོགས་ལ་སྨན་པ་ཐོན་ནས་ལམ་སང་ཁོ་ནོ་ཕྱག་ལས་གནང་ག་གཏང་གི་ཡོད་རེད་དེའི་སྐབས་དུ་དཀའ་ངལ་མང་པོ་ཞིག་འཕྲད་ཀྱི་འདུག་ང་རང་ལ་ཉམས་མྱོང་དཔེ་མང་པོ་ཡོད། ཅིག་གི་ལམ་སང་ཐོན་ནས་ལྟ་འདོད་འདུག་ག་གཞིས་ཆགས་ཁག་ལ་ནད་པ་མཉམ་དུ་འབྲེལ་བ་བྱེད་ཡ་རེད་བཀའ་མོལ་གནང་ཡ་རེད་སྨན་བཅོས་བྱེད་ཡ་ད་ལྟ་སོ་སོ་གཅིག་པོ་ཡིན་འདུག་མང་ཆེ་གཞིས་ཆགས་ཁག་ནང་ལོགས་ལ་ཨམ་ཆི་གཅིག་གཅིག་ཅིག་ཡིན་འདུག་ལམ་སྟོན་གནང་མཁན་ཅིག་དང་སྦྱོང་བརྡར་སྟེར་མཁན་མེད་པ་དཀའ་ངལ་དཔེ་འཕྲད་ཀྱི་འདུག་ཨ།

དུས་རྒྱུན་ནས་ཅིག་གི་ཁ་པར་གྱི་བརྒྱུད་ནས་རེད་ནས་རེད WhatsApp གི་བརྒྱུད་ནས་རེད་ག་དུས་ཡིན་ན་ཅིག་ལམ་སྟོན་བྱེད་དེ་ཡང་ཁོ་རང་ཚོ་ལ་ད་དམིགས་བསལ་གྱི་ཨམ་ཆི་གཞིས་ཆགས་ཁག་ཨམ་ཆི་ཚོ་གཅིག་གཅིག་ཅིག་ཡིན་པ་སོང་ཙང་དཀའ་ངལ་མང་པོ་ཞིག་འདུག་ཁོ་རང་ཚོ་ལམ་སྟོན་དེ་གི་ཐོག་ནས་ང་ཚོ་ལས་གཞི་ཞིག་འགྲོ་དེ་ཡོད་རེད་དེ་གི་ཡང་ཅིག་ལས་གཞི་དེ་ལ་ཁོ་ཚོ་སྣང་བ་ཅིག་ཡག་པོ་འདྲ་བ་ཅིག། མཐོང་བ་ཞིག་དྲན་གྱི་འདུག་ད་ཅིག་ང་ཚོས interview བྱེད་འདུག་པ་དེ་གིས་ང་ཚོ་ལས་གཞི་ཅིག་འགྲོ་འདི་ཡང་དམིགས་བསལ་ཆགས་འདུག་ང་ཚོས་ང་རང་ཡིན་ན་སྒེར་གྱི་ངོས་ནས་རེད་ང་ཚོ་བྱང་རྩེ་སྨན་ཁང་གི་ངོས་ནས་རེད་འདི་ལས་གཞི་འདི་གལ་ཆེན་པོ་ཞིག་བརྩིས་འདུག་ཨམ་ཆི་ཚོར training གནང་ཡ་དང training སྟེར་ཡ་དང་ཁོ་རང་ཚོ་ལ་སྒེར་ལ་ཕན་ཐོགས་ཡ་ཨ་ནི་ཁོ་རང་ཚོ་སྨན་ཁང་ག་པར་ཕྱག་ལས་གནང་དགོས་ན་དེ་རང་ལ།

ཨམ་ཆི་ཐོན་ནས་ཕྱག་ལས་གནང་མཁན་ད། གཞིས་ཆགས་ཁག་ནང་ལོགས་ང་ཚོ། གཉིས་གསུམ་མ་གཏོགས་ཡོད་མ་རེད་ཡུན་རིང་པོ་གནང་མཁན། ད་ལྟ་བར་དུ་ཕལ་ཆེར་མང་ཆེ་གཅིག་ཅིག་ད་ཆོས་ཆོས། ལོ་གཅིག་ལོ་ལོ་གཉིས་གསུམ་ཕྱག་ལས་གནང་ནས་ཕྱི་རྒྱལ་ཁག་ལ་ཕེབས་འགྲོ་གི་རེད་པ། དེ་ད་ང་རང་འདྲ་བོ་ཅིག་ཆ་བཞག་ན། ལོ་བདེ་ལེགས་སྨན་ཁང་ལ་ཉིན་མོ་ལོ་གསུམ་ཅིག་གསུམ་མ་ཟིན་ཙམ་ཅིག་ལས་ཀ་བྱས་ད་དེ། མོན་གྷོ།

ཙམ་ཡོད་རེད་བཀྲ་ཤིས་ལགས། གོ་བ་དེ་གི་ཐོག་ནས་ད་མང་པོ་ཅིག་གི་ཆ་རྐྱེན་མང་པོ་ཅིག་གི་ཐོག་ནས་བཀའ་མོལ་ཆོག་ཟེར་ཞུ་ཡ་ཡིན། Interview གང་ལ། ལོ་གསུམ། ན་ད་ལོ་བཅུ་བདུན་ཆགས་རེད་གནང་བར་མོལ། ལོ་བཅུ་གཅིག་འདས་ལ་ད་ལོ་བཅུ་བཅུ་ཧྲིལ་པོ་འགྲིག་འདུག་པ་དེ་ལ་ལས་ཀ་བྱས་བྱས་ཨ་ནི་དེའི་སྔོན་ལ་བདེ་ལེགས་སྨན་ཁང་ལ་ལོ་གཉིས་ལྷག་ཙམ་ཅིག་ཨ་ནི་འདི་བསྟན་བར་ལ་ཨ་ནི་ཡང་ཅིག་རྒྱ་གར་གྱི་གཅིག་ས་ཆ་ཨེམ་པི་རེད། ཡུ་པི་རེད། མ་ན་ལི་རེད་ས་ཆ་ཁུག་ཀྱོག་མང་པོ་ཅིག་ལ་མི་ཤིན་སྨན་ཁང། Christian Mission སྨན་ཁང་དེ་འདྲ་ནང་ལོགས་ལ་ཡང་ལོ་གསུམ་ལྷག་ཅིག་དེ་འདྲ་ཅིག་ལས་ཀ་བྱས་ཡོད་བཀྲ་ཤིས་ལགས། འདི་ཡང་ཅིག་ང་རང་གི་སྒེར་གྱི་ངོས་ནས། ཡང་ད་ང་ཚོ་རྒྱ་གར་ལ་སྐྱོད་དངོས་གནས་ཧང་སང་ཡང་རྒྱ་གར་ང་རང་ཨམ་ཆི་སི

Endoscopy བྱེད་ཡ་རེད་ཨ་ནི་ཡང་དམིགས་བསལ་གྱི Family Medicine རེད་ཆེད་སྦྱོང་དང་དེ་འདྲའི་ཐོག་ནས་ཡང་འཕར་མ་དམིགས་བསལ་གྱི་དེ་འདྲའི་ཐོག་ལ་ཨ་ནི་དུས་རྒྱུན་ལོ་གཅིག་གཉིས་ལ Conference ཤུགས་ཆེན་པོ་དེ་འདྲ་ལ་འགྲོ་ཡ་རེད་ད་སོ་སོའི་ནུས་སྟོབས་སོ་སོ་ཅིག Professional Development Growth གི་ཆེད་དུ་ཡང་མུ་མཐུད་ནས་ཨ་ང་ཨམ་ཆི་ཐོན་ཐོན་ཚར་རེད་ལབ་ནས་བསྡད་བསྡད་མ། འདི་བྱས་ནས་མུ་མཐུད་ནས་སོ་སོ་ད Professional Development འཕེལ་རྒྱས་བཏང་ཡ་ཅིག་འདི་འདྲའི་ཐོག་ནས་ཡང་ཅིག་ཆ་རྐྱེན་གལ་ཆེན་པོ་ཅིག་བརྩིས་གནང་གི་འདུག་ཨ་ནི་ད་ག་འདི་འདྲ་ཞིག་ལ་ང་རང་ཡིན་ན་རུ་ཨ་ཅིག་སྒེར་ཅིག་ལ་གི་ངོ་བོ་དེ་ནས་ཅིག་ཁོང་ཚོས་ཀྱི་ཕུལ་ཡོད་དེ་ཡིན་ནས་ང་རང་གིས་ག་རེ། ཡོད་ལུགས་ན་ད་ལྟའི་བྱ་དགའ་དེ་གཙོ་བོ་ད་ང་རང་ལས་ཀ་བྱེད་ས་ཐབས་ཅིག་དགའ་ལྡན་བྱང་རྩེ་འཕྲོད་བསྟེན་སྨན་ཁང་ཆགས་ཀྱི་ཡོད་རེད་འདིས་ང་རང་ལ་བཀའ་དྲིན་ཆེན་པོ་ཞུ་ཞིང་སྨན་ཁང་འདི་ལྟ་ཅི་སྨན་ཁང་འདི་གི་བརྒྱུད་ནས་ང་ཚོ་ལས་གཞི་མང་པོ་ཅིག་འཕེལ་ཡོད་རེད་དེ་ཡིན་མ་གཏོགས་བྱ་དགའ་དེ་དམིགས་བསལ་སྨན་ཁང་རེད་དགའ་ལྡན་བྱང་རྩེ་གྲྭ་ཚང་རེད་ཨ་ནི་དམིགས་བསལ་གྱི་ལས་གཞི་སྨན་ཁང་གི་ལས་གཞི་གལ་ཏེ་ད་ལྟ་བར་དུ་ཕྱག་ལས་གནང་ཡོང་གི་བིག་ལ་ཆེ་མཐོང་འདྲ་བོ་ཅིག་ལ་ངོས་འཛིན་བྱེད་དགོས་ཨེ་ནི་དམིགས་བསལ་གྱི་དགའ་ལྡན་བྱང་རྩེ་འཕྲོད་བསྟེན་སྨན་ཁང་ལ་ང་ཚོས་ལས་གཞི་མང་པོ་ཅིག་གསར་གཏོད་གནང་ཡོད་རེད་ཨེ་ནི་སྡེ་ཚན་མང་པོ་ཅིག་གསར་གཏོད་གནང་ཡོད་རེད་འདྲ་བྱེད་ལ་ངས་ད་ཅིག་རིམ་པ་ཁ་ཤས་ཅིག་ཞུས་ན་ད་ལྟ་ང་ཚོ་མཁལ་མ་ནད་པ་ཚོའི་ཆེད་དུ Dialysis ཁྲག་གཙང་མ་བཟོ་ཡ་གི་སྡེ་ཚན་ཅིག་ང་ཚོ་དེ་ད་ཀོ་བིད་སྒང་ལ་ཀོ་བིད་ནད་ཡམས་སྒང་ལ་ང་ཚོ་བཙུགས་ཐུབ་བྱུང་ཡོད་རེད་བཙུགས་ཐུབ་པ་བྱུང་ཡོད་རེད་ཨེ་ད་ད་ལྟ་བར་དུ་ང་ཚོ Dialysis། བཞི་སྟོང་མ་ཟིན་ཙམ་བལྟ་འདོད་པ་དང་ལེན་བཏང་ཐུབ་ཤག་ཨ་ནི་འདི dialysis དེ་མཁལ་མ་གཙང་མ་དེ་ཁྲག་གཙང་མ་བཟོ་ཐུབ་ཅིག་སྡེ་ཚན་དེ་བོད་པ་སྤྱི་ཚོགས་ནང་ལོགས་ལ་ཐེངས་དང་པོ་འདྲ་བོ་ཅིག་ཆགས་ཡོད་འདུག་བཀྲ་ཤིས་ལགས་འདི་སྒང་ལ་ང་ཚོ hepatitis B བརྟག་དཔྱད་ཁང་ནད་འབུ་བརྟག་དཔྱད་ཁང PCR lab ཅིག་དེ་ལ་བཙུགས་ཐུབ་བྱུང་བ་རེད་ད་བཙུགས་ཐུབ་པ་བྱུང་བ་རེད་ག་ཚོད་དེ་མན་ངག་ལ་དེའི་ཅིག་བྱས་ཨ་ནི་ཨཱལ་ཏྲ་སཱུནད་བརྟག་དཔྱད་ཁང་རེད། ཕོ་བ་ཀན་སེར་བརྟག་དཔྱད་ཁང་རེད། ཨཱ་ནི་གཟུགས་པོ་གཅིག་ཡོངས་ཀྱི་བརྟག་དཔྱད་བྱེད་ཡ་རེད། ལས་གཞི་རེད། ཨཱ་ནི་ད་ལྟ། Hepatitis B། གི་ཐད་ང་རང་བོད་པ་སྤྱི་ཚོགས་ནང་ལ་ན་ཚ་ནང་ལ་དཀའ་ངལ་ཤུགས་ཆེ་ཤོས་དེ་རང་གྲོངས་མཁན་མང་ཤོས་ཀན་སེར། ད་ལྟ་ཀན་སེར་ནང་ལོགས་མང་ཤོས་ཅིག་མཆིན་པ་ཀན་སེར Hepatitis ནད་འབུ་དང་འབྲེལ་བའི Hepatitis B དེ་ཆགས་ཡོད་དེ་གི་ལས་གཞི་ཞིག་ང་ཚོ་ལོ་བཅུ་ནས་ཉིས་སྟོང་བཅུ་གསུམ་ཙམ་བྱས་རྗེས་དེ་ནང་ལོགས་ལ་ད་མོན་གྷོར་གི་སེར་སྐྱ་མི་མང་དེ་ཕྱི་ལོགས་གཞིས་ཆགས་ཁག་ནས་ནད་པ་དང་ཕྱི་རྒྱལ་ཁག་ནས་ནད་པ་དེ་ཚོ་ཁག་ཅིག་དེ་བརྟག་དཔྱད་གནང་རྗེས་ཀྱི་སྨན་བཅོས་བྱེད་མཁན་དེ་ནད་མང་པོ་ཡོད་རེད་དེ་ཐོག་ནས་ཨ་ནི་ང་ཚོ་ལས་གཞི་མང་པོ་ཅིག་གི་གོ་རྟོགས་སྤེལ་ཡ་རེད་སྨན་བཅོས་བྱེད་ཡ་རེད Hepatitis B ཐོག་ལ་དེ་གི་ཡང་ཅིག་གི་ལས་གཞི་མང་པོ་ཅིག་བརྩམས་ཡོད་རེད་ལྟ་ཅི་ན་དེ་སྒང་ལ་ཡང་ཨ་ནི་ང་ཚོས་ང་ཚོས་དེ་གི་ལས་གཞི་དེ་ག་འདྲ་གནང་གི་ཡོད་མེད་ཡང་ལུང་པ་གཞན་པ་གྱི་ཨེམ་ཆི་འདི་ཚོ་མཉམ་པོ་ལ། སྐད་ཆ་བཤད་ཡ་ཆེད་དུ་ང་རང་དང་སྨན་ཁང་གི་ཚབ་བྱས་རྗེས་ཉིས་སྟོང་བཅུ་དགུ་ནང་ལོགས་ལ Albuquerque New Mexico དང་དང་ཨ་རི་ལ World Rural Health Conference གི་དེ་ལ་ཡང་སྐད་ཆ་བཤད་དེ་སྡིངས་ཆ་སྒང་ལ་ཡང་སྐད་ཆ་བཤད་ཡ་གི Hepatitis B རང་གི་ང་ཚོ་དེ་གི་ལས་གཞི་ཐོག་ལ་སྐད་ཆ་བཤད་ཡ་གི་གོ་སྐབས་ཅིག་བྱུང་སོང་ད་ཆ་ལ་དེ་དེ་ཚོ་དང་ཨ་ནི། Hepatitis B དང་འབྲེལ་བ་ཡོད་པའི་ང་ཚོ་འཕྲོད་བསྟེན་ལས་ཁུངས་འཕྲོད་བསྟེན་ང་ཚོ་བོད་གཞུང་འཕྲོད་བསྟེན་ལྷན་ཁང་དང་ཟུང་འབྲེལ་གྱིས་ཉིས་སྟོང་བཅུ་དགུ་ལ་ཡང་ཨེམ་ཆི། དེང་དུས་ཀྱི་ཨེམ་ཆི། སོགས་ལ Hepatitis སྨན་བཅོས་བྱེད་སྟངས་ཀྱི་ཅིག་དེ་འདྲ་གི་ཡང་ཉི་མ་གསུམ་གྱི་ད་ལྟ Conference ཅིག་ང་ཚོ་དེ་ལ་བཙུགས་ཐུབ་བྱུང་ཡོད་རེད། Hepatitis B ཀྱི་ཐོག་ནས་ང་ཚོ་ལས་གཞི་མང་པོ་ཅིག་གིས་གནང་ཐུབ་པ་བྱུང་ཡོད་རེད། དེ་ཡང་ཅིག་གིས

བྱང་རྩེ་གྲྭ་ཚང་གི་ཅིག་གི་སྡེ་ཚན་ཅིག་ཆགས་བསྡད་ཡོད་རེད། དེ་ཡི་སྡེ་ཚན་ཅིག་ཆགས་བསྡད་དེ་སྨན་ཁང་ལ་ཡང་ཅིག་སྨན་ཁང་གི་འགན་འཛིན་དང་ཨམ་ཆི་གི་ད་ཅིག་གི Autonomous དུ་ཅིག་ཐག་ག་རེ་ཆོད་ན་ཅིག་ཞེའུ་ཅིག་མ་དེ་ཞིམ་པ་ལ་ཞེའུ་ཅིག་དེ་གནང་ངོ་མ་ཐག་མང་པོ་ཅིག་དང་རང་ལ་ཆོད་ཆོད་ནས་འགན་འཛིན་རང་གིས་དེ་ནི་གནང་ཐུབ་ནས་གནང་ཡ་གནང་ཅིག་ཡོང་གི་ཡོད་དེ་བྱས་ནས་ཁྱད་པར་མང་པོ་འདུག་དེ་ལ་ཨ་ནི་འགན་འཛིན་རེད་སྦྱིན་བདག་རེད། ལུགས་ཀྱི་རྒྱབ་སྐྱོར་ཤུགས་ཆེན་པོ་ཞིག་འདུག་ལས་འགུལ་ག་ཚོད་ཅིག་སྤེལ་ཐུབ་ན་ཡིན་དང་ཡིན་རྒྱབ་སྐྱོར་ད་ཅིག་འགན་འཛིན་ང་ཚོ་ལོ་གཉིས་གཉིས་ལ་བརྗེ་པོ་ཐེབས་གི་འདུག་ཡིན་ནའི་ད་ལྟ་བུ་འགན་འཛིན་འགན་བཅོལ་ཚང་མ་གི་ལས་གཞི་ག་འདྲས་ཅིག་ཡོད་ན་ཆ་ཚང་ལ་རྒྱབ་སྐྱོར་བརྒྱ་ཆ་བརྒྱ་དེ་འདྲས་གནང་ཡ་དང་ཨ་ནི་དཔལ་འབྱོར་གྱི་རྒྱབ་སྐྱོར་ན་ཅིག་དཔལ་འབྱོར་བསྡུ་རུབ་བྱེད་ཡ་རེད་སྦྱིན་བདག་འཚོལ་ཡ་རེད་དེ་འདྲས་གི་ཐོག་ནས་རྒྱབ་སྐྱོར་ཧང་སངས་ཡི་གི་ད་བརྒྱ་ཆ་བརྒྱ་རྒྱབ་སྐྱོར་དེ་འདྲས་གནང་གི་འདུག་ཞུ་ཞུ་ཡ་ཡིན་ཨ་ནི་དམིགས་བསལ་གི་སྨན་ཁང་འདི་རིན་མེད་དང

ཆ་ཚང་ཁོ་རང་ཚོ་སྨན་ཁང་དངོས་གནས་སྨན་ཁང་ཆེན་པོ་འདི་འདྲའི་གཤག་བཅོས་ཁང་ཡོད་པ་དང་སྨན་པ་མང་པོ་ཡོད་པའི་གི་སྨན་ཁང་ཤ་སྟག་རེད་བ་ཟུ་ཁོ་ཚོས་དེ་ཡི་འདུག་ད་གཅིག་ད་དེ་ལ་ད་ང་སྨན་པ་སྨན་པ་དང་ང་རང་གཅིག་པོ་འདྲ་བོ་ཆགས་བསྡད་ཡོད་བ་དེ་གི་ཐོག་ནས་ཡང་གཅིག་སོ་སོ་ཁྱད་པར་ཆེན་པོ་ཞིག་འདུག་ལས་གཞི་ད་གཅིག་ལས་ཀ་བྱེད་མ་ཐུབ་མ་འདུག

གྲྭ་བཙུན་ལ་རིན་མེད་ཀྱི་སྨན་བཅོས་བྱེད་ཡག་དང་ཨ་ནི་མི་མང་ལ་ཅིག་ཕྱེད་ཙམ་བརྒྱ་ཆ་ལྔ་བཅུ་གཅོག་ཆ་དེ་དེ་སྔན་མ་ནས་འདུག་སྔན་མ་ནས་ལུགས་སྲོལ་སྨན་ཁང་གིས་དག་རང་སྨན་ཁང་འགོ་བཙུགས་ནས་ཕྱིན་ནས་ད་ལྟ་བར་དུ་ཡོད་པ་འདྲ་བོ་ཅིག་ཆགས་བསྡད་འདུག་བཀྲ་ཤིས་ལགས། ལོས་ལོས། འདི་ངས་ངས་ད་ཅིག་མི་མང་པོ་ཅིག་གི་ནོར་འགྲོ་འདུག་ད་ངས་ངེས་པར་ཞུ་དགོས་ད་ང་རང

གྱི་ཨམ་ཆི་ཞིག་གིས་ལས་ཀ་བྱས་ཏེ་བརྒྱ་ཆ་བཅུ་ཞིག་ཞུ་དགོས་རེད་བརྒྱ་ཆ་དགུ་བཅུ་གཅིག་གིས། འགན་འཛིན་རེད་ལས་བྱེད་ཨ་ནི་དེ་ནང་ལོགས་ལ། སྨན་ཞབས་པ་རེད་ཨ་ནི་ལས་ཀ་བྱེད་མཁན་རེད་དེ་ཐོག་སྦྱིན་བདག་རེད་གྲྭ་ཚང་རེད་ཆ་ཚང་གིས་རྒྱབ་སྐྱོར་ཞིག་གནང་འདུག་ད་ཨམ་ཆི་ཞིག་གིས་བརྒྱ་ཆ་བཅུ་ཙམ་མ་གཏོགས་གནང་ཐུབ་ཡ་ཡོད་མ་རེད་འདི་ཡང་མ་གཏོགས་ན་སྤྱིར་བཏང་དངོས་གནས་ཁོ་རང་བསམ་བློ་བཏང་ན། ཅིག་གིས།

བོད་དོན་དང་འཕྲོད་བསྟེན་ལྷན་གྱི་ཚོགས་འདུ་ཟབ་སྦྱོང་ཞིག་དང་རྡ་རམ་ས་ལ་ལ་ཚོགས་གནང། ཚོགས་འདུ་ཡོད་འདི་ལ་ང་བཅར་ཡ་རག་སོང་ད་དེ་དེ་སྒང་ལ་ང་རང་གིས་ཞུ་ཞུ་ཡ་བྱུང། ང་ཚོ་གིས་དེ་འདྲ་ཅིག་ལས་གཞི་ཞིག་འདུག་དེ་མ་ཚོགས་འཕྲོད་བསྟེན་ལས་ཁུངས་ནས་དེ་ཅིག་རྒྱབ་སྐྱོར་བྱེད་བྱེད་ཅེས་ཨམ་ཆི་གང་མང་མང་ཅིག་ང་རང་ཚོ་དེ་འདྲའི་སྨན་ཁང་ལ་བཏང་ཐུབ་ན་ཡང་ཅིག། སྨན་པ་ལ་ཕན་ཐོགས་འགྲོ་འདུག་ཨ་ནི་མི་མང་ལ་ཕན་ཐོགས་འདུག་ཅིག་དེ་འདྲའི་ང་རང་གིས་དེ་འདྲ་ཚོགས་འདུ་སྒང་ལ། ཞུས་དུས་ཨ་ནི་ད་ལྟ་ང་དེ་ལ་ཨམ་ཆི་བདུན་ཕྲག་ཁ་ཤས་ཤིག་དེ་ལ་ཨམ་ཆི་ལགས་ཕེབས་རེད་བདུན་ཕྲག་གཅིག་ལྷག་ཅིག་དེ་ལ་གོང་ལྟར་ལ་ཕེབས་རེད་ཨ་ནི་ཨམ་ཆི་མོ་རང་གིས་ཅིག་བཤད་བཤད་དེ་དངོས་གནས་ང་རང་ལ་ཕན་ཐོགས་ཆེན་པོ་ཞེ་པོ་བྱུང་སོང་ཟེར། ང MBBS བྱེད་དུས་ལོ་གཅིག་གི་ད་ང་རང་ཚོ Internship ལ་ཡོད་རེད Internship ལོ་གཅིག་ནང་ལོགས་ལས

འདི་ག་ལ་ང་ཚོས་འོ་ཚད་མཚམས་ཙམ་ཡང་ཅིག། Hepatitis དེ་ཡང་ཁྲག་ཤེད་ཁྲག་ཤེད་གཅིན་སྙི་དེ་ནས་ན་ཚ་ནམ་རྒྱུན་བོད་པ་སྤྱི་ཚོགས་ནང་ལ་མང་པོ་ཡོད་པ་དེ་ཚོ་དེ་ཚོས་ང་ཚོ་རིས་མེད་ཀྱི་བརྒྱུད་ནས Online Zoom གི་དེ་འདྲའི་སྦྱོང་བརྡར་ཟབ་སྦྱོང་དེ་འདྲ་ཞིག་ཕུལ་དེ་གོའི་བཀྲ་ཤིས་ལགས་དེ་གི་ཚང་མ་རེད་ད་ཡོངས་གྲགས་ཚང་མ་གི་ཧང་སང་ཕན་ཐོགས་པོ་འདུག་ཅིག་ཕྲན་བུ་འདུག་ལམ་ལ་ད་ད་ཉེ་ཆར་རང་དེ་འདྲ་ཨམ་ཆི་ལགས་ཅིག།

མི་ཚེ་ནང་ལོགས་ལ་དཀའ་ངལ་ཆེ་ཤོས་ད་རེད་ད། College སྐབས་ལ་ད་ང་ནང་མི་སྐྱོ་བོ་ཞེ་བོ་ཞིག་རེད་ཨ་ཨ་མ་ནི་དམིགས་བསལ་ཅིག་གི་ཨ་མ་གིས་ང་རང་རྒྱབ་སྐྱོར་གནང་ཐུབ་ཡ་ནི་དེ་ཡོད་མ་རེད་ད། College སྐབས་ལ་ད་ཅིག་གི་འགྲོ་སོང་བཏང་ཡ་ཅིག་རོ་ཨ་ཙི་ཡང་ཅིག་གི་དཀའ་ལས་མང་པོ་འཕྲད་མྱོང་ཡོད་ད་དམིགས་བསལ་གྱིས་ད་ང་རང་གི་ཨ་ཅག་གཉིས་ཆ། བོད་ཕྲུག་ཁྱིམ་སྡེ་གི། དགེ་རྒན་རེད་དེ་ཁོང་ཚོ་གཉིས་ལ་དམིགས་བསལ་གྱི། གླ་ཕོགས་ཆེན་པོ་དེ་འདྲ་ཡོད་མ་རེད་ལོ་བཅོ་ལྔ་སྔོན་ལ་རོ། ཁོང་ཚོ་གཉིས་ལ་སྔོན་གཉིས་ཀྱི་དངོས་གནས་བོར། ག་དུས་ན་ད་ང་ལ་ད་ལྟ་བར་གྱི College ཐོན་དོན་ཨམ་ཆི་ཐོན་དོན། ཨ་ཅག་གཉིས་ཀྱིས་རྒྱབ་སྐྱོར་ཤུགས་ཆེན་པོ་གནང་ཡོད་ད་དེའི་དཔལ་འབྱོར་གི་ཐོག་ནས་ཡང་གཅིག། དཀའ་ལས་མང་པོ་ཞིག་ཐོན་མྱོང་ཡོད་ཞུས་ཡ་ཡིན་ནོ། ད་ཨ་ཅག་གཉིས་ཀྱིས། རྒྱབ་སྐྱོར་གནང་ཡོད་གལ་ཆེ་ག་དེ་ལ་བརྟེན་ནས།

ཨ་ནི་འདི་བྱེད་ཨ་ནི་དམིགས་བསལ་གྱིས་ད་སོ་སོ་ནང་མི་ནང་ལོག་ལ་སྨན་པ་ཐོན་མཁན་དང་ཅིག་གི་བདེ་ལེགས་བྱས་ཡོད་མ་རེད་ཨ་ནི་ལམ་སྟོན་ཅིག་བྱེད་མཁན་ད་འདི་འདི་འདྲ་བྱེད་ན་འདི་འདྲ་བྱེད་ན་ཡག་པོ་ཡོད་ད་འདི་འདྲ་ལམ་སྟོན་ཅིག་བྱེད་མཁན་ཅིག་ད་ང་ཚོ་བོད་པ་ཨམ་ཆི་མང་ཆེ་ལ་ཡོད་མ་རེད་དངོས་གནས་ཕ་མ་མང་ཆེ་ཅིག་ལ་སློབ་སྦྱོང་ཡོད་མ་རེད་བ་ང་ཚོ generation གྱི་ཕ་མ་ཚོ་ལ་ཨ་ནི་དེ་ཅིག་དམིགས་བསལ་གྱིས་གང་ནས་ལམ་སྟོན་བྱེད་མཁན་ད College ནང་ལོག་ལ་འགྲོ་ཙང་ན་སོ་སོ་རང་ག་རེ་བྱེད་ན་མ་གཏོགས་གཞན་པ་གིས

ལོ་ཁ་ཤས་ལོ་གཉིས་ཟིན་ག་ལ་དེ་མོན་གྷོ་ལ་བོད་པ་ཨམ་ཆི་དང་བློ་གླིང་ལ་རྒྱ་གར་ཨམ་ཆི་བྱས་ཁྱེད་པ་ལོ་གཉིས་ཟིན་ག་ལ་དེ་བོད་པ་ཨམ་ཆི་ང་རང་རང་གཅིག་པུ་འདྲ་པོ་ཅིག་ཆགས་བསྡད་ངེས་མ་རེད་ཨ་ནི་གཞིས་ཆགས་ཁག་མང་པོ་ཅིག་ལ་འདི་ག་ལ་ཨམ་ཆི་གོ་ལ་མི་འདུག་ཨ་ནི་དམིགས་བསལ་ང་ཚོ COVID གི wave གཉིས་པ་སླེབས་དུས་ང་འདྲ་པོ་ཅིག་སྨན་ཁང་གཉིས་གཉིས་ཞོགས་ཀས་དེ་ལ་བལྟ་དགོང་དག་ཕར་འདི་འདྲ་ལ COVID ནད་པ་བལྟ་ཕར་བལྟ་ཅིག་སྨན་ཁང་གཉིས་གཉིས་དེ་འདྲ་ཅིག་ལྟ་མྱོང་ཡོད་བྱས་ད་ད་ལྟ་འདྲ་པོ་ཅིག་ཆགས་ཡོད་ན། ཨམ་ཆི་ཏོག་ཙམ་ཞིག་ང་ཚོ་བོད་སྤྱི་ཚོགས་ནང་ལོགས་ལ་ཨམ་ཆི་མང་ང་ཆགས་ཡོད་ང་ཚོ་ཨམ་ཆི་གི་ཐོན་ཐོན་འདི་ནི་ལོ་གཅིག་ལ་གཉིས་མ་གཏོགས་ཅི་ནས་གཅིག་གཉིས་མ་གཏོགས་ཐོན་འདུག་མ་ད་ལྟ་ལྔ་ལྔ་དེ་འདྲ་ཐོན་ཡོང་གི་འདུག་ཨམ་ཆི་དེ་མང་ང་འགྲོ་གི་འདུག་ད། མུ་མཐུད་ནས་གཞིས་ཆགས་ལ་གནས་ཡག་གི་ཆེད་དུ་ད། མང་པོ་ཅིག་ཆ་རྐྱེན་མང་པོ་ཅིག་ལ་ཆགས་འདུག་ད་གཙོ་བོ་དེ་ཨམ་ཆི་རང་ལ་རང་གི་སེམས་ཤུགས་ཨམ་ཆི་རང་གིས་རང་ལ་ཐུག་བསྡད་འདུག་དོན་ཡིན་ད་ཞི་ལ་ལའང་ལ་ཨ་ནི་ཨམ་ཆི་འདི་ལ་སྦྱོང་བརྡར་ཡག་པོ་ཞིག་བྱུང་ན་ཁོ་རང་ལ་ཉམས་མྱོང་ཡག་པོ་བྱུང་ན་ཨ་ནི་ལས་ཀ་ཡིན་ན་ཡག་ག་གནང་ཐུབ་ཡོད་ད་ཨ་ནི་མི་མང་གིས་ཡིན་ན་དགའ་པོ་བྱེད་ད་ཨ་ནི་སོ་སོ་ལས་ཀ་གི satisfaction ཅིག་ཡོད་བ། བོད་ཀྱི་ནང་ལ་ཞུས་ན satisfaction ལྟ་བུ། འདོད་པ་ཁེངས་ཡ་རེད། དེ་ཡིན་ན། འདོད་པ་འདོད་པ་ཁེངས་པ་འདྲ་བོ་བྱུང་འདུག་པ། པ་ཅིག་ད་རེས་ནང་ཨམ་ཅི་ཐོན་བྱེད་ཅིག་གཞུང་དར་ཁེག་ཁེག་མིན་པ་བྱེད་ཁག་ལ་འདོད་དུ་ལེན་ལས་ཀ་བྱེད་དཔེ་ཁག་པོ་ཡོད་རེད་དེ་མ་གཏོགས་ད་ང་རང་ཡིན་ན་ཡིན་ན་ལྟས་ཤིག་འདི་སྔོན་ལ་བདེ་ལེགས་སྨན་ཁང་ལ་ལས་ཀ་བྱེད་མྱོང་ཡོད་རེད་བོད་པ་སྤྱི་ཚོགས་ནང་ལོ་འདི་བྱས་ལ་ཡིན་ནི་སྨན་ཁང་གཞན་པ་དེ་འདྲ་རྒྱ་གར་ལ་སྨན་ཁང་གསུམ་བཞི་ལ་ལས་ཀ་བྱེད་མྱོང་ད་ཅིག་ཉམས་མྱོང་དེ་བཟོད་དུ་བསྡད་ལ་སླེབས་དུས། ཨ་ནི་ཅིག་ནད་པ་བལྟ་ཡ་ལ་ལས་སླ་དང་ན་ཚ་ངོས་འཛིན་བྱེད་ཡ་ལ་ལས་སླ་དང་ཨ་ནི་ཅིག་དེའི་ཡོང་དུས་ཨ་ནི་སོ་སོ་ལ་ཅིག་ནད་པ་གི་རྒྱབ་སྐྱོར་དང་ཨ་ནི་ཅིག་མང་པོ་ཅིག་ཆགས་འདུག་དེའི་མ་ཚང་ས་ད་གཙོ་བོ་གནས་ཐུབ་ཡ་དེ་ཨམ་ཅི་སོ་སོ་ལ་རག་ལས་ཡོད་དུས་ཨམ་ཨམ་ཅི་སོ་སོ་གི་སེམས་ཤུགས། ནི། འདི་སྒང་ལ་ཨ་ནི་སོ་སོ་གི་སྦྱོང་བརྡར་སོ་སོ་ལ་སྦྱོང་བརྡར་ཡག་པོ་ཉམས་མྱོང་ཡོད་ཨོ་ད་ཨ་ནི་འདི་སྒང་ལ་ཨ་ནི་ཕྱི་གི་མཐུན་རྐྱེན་དེ་ཚོ་ལ་རག་ལས་ཡོད་ཨོ་ད

ཨམ་ཅི་དེ་ཡག་པོ་མི་འདུག་གཅིག་མི་འདུག་གཉིས་མི་འདུག་སྐད་ཆ་བཤད་སྟངས་འགྲིག་མི་འདུག་དེ་འདྲ་བྱས་ནས་ཨམ་ཅི་མང་པོ་ཞིག་ལ་ཡང་མི་མང་གིས་རྒྱབ་སྐྱོར་མ་བྱེད་པ་བྱས་ལྟས་ཅིག་མ་འགྲིག་ན་ཚང་མ་ཡི་ལྟ་ཞུ་ཅིག་ཁ་བཏང་གནང་ཡག་དང་དེ་འདྲ་ཡོང་གི་འདུག་མང་པོ་ལ་ངས་མཐོང་མྱོང་ཡོད་དེ་ཡང་མི་མང་དང་ནད་པ་ཚོས་ཅིག་བསམ་ཤེས་གནང་ཡ་དེ་ཡང་གལ་དེ་ཡང་ཅིག་རྒྱུ་མཚན་གལ་ཆེན་པོ་ཅིག་ཆགས་ཏེ་འོ་དྲན་གི་འདུག་དེ་ཡུན་རིང་པོ་གནས་ཡ་ལ་ཨོ་ན། ལགས་སོ་ད་ང་ཚོ་དུས་ཚོད་རྐྱེན་པས་ལས་རིམ་འདི་མཚམས་འཇོག་ཞུ་གི་ཡིན་གོང་དུ་ང་ཚོ་བཀའ་མོལ་ཞུ་ས་དེ་རྒྱ་གར་ལྷོ་ཕྱོགས་དགའ་ལྡན་བྱང་རྩེ་གྲྭ་ཚང་གི་སྨན་པ་དོན་གྲུབ་བཀྲ་ཤིས་ལགས་རེད་ང་ཚོ་ལས་རིམ་ཐོག་ཕེབས་པར་ཐུགས་རྗེ་ཆེ། ལགས་བཀྲ་ཤིས་ལགས་ཨ་ནི་ཐུགས་རྗེ་གནང་བཀའ་དྲིན་ཆེ། ལགས་སོ། ཨེ་ཤི་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་ཐེངས་འདིའི་ལས་རིམ་ཁག་མཇུག་བསྡོམས་མ་ཞུས་གོང་ལ་གསར་འགྱུར་གྱི་འགོ་བརྗོད་ཁག་བསྐྱར་དུ་སྙན་སྒྲོན་ཞུ་གི་ཡིན། རྒྱ་གར་ནང་གི་བྱེས་ཀྱི་གདན་ས་ཆེན་པོ་སེ་ར་ནས་ཡིན་པའི་དགུང་གྲངས་སུམ་ཅུ་སོ་དྲུག་ལ་ཕེབས་པ་དགེ་འདུན་པ་ཉི་མ་ལགས་འདི་ལོའི་སྤྱི་ཟླ་བཅུ་པའི་ཚེས་ཉི་ཤུ་དྲུག་ཉིན་བལ་བོད་གཉིས་ཀྱི་ས་མཚམས་ཀོ་ཐ་རི་མཛའ་མོ་ཁུལ་གྱི་བོད་ཕྱོགས་ནས

ཁོ་འདི་ནས་ཕར་ཕྱིན་ཤག་འདི་ནས་ཕར་ཕྱིན་ནི་ཁོ་རང་ནང་དུ་ལོག་རྩིས་ཡིན་ཟེར་ཨ་ནི་ཁོ་འདི་ནས་ཕར་དེ་ཀོ་ཐ་རི་ནས་ཕྱིན་ཤིང་ནགས་རྒྱབ་ནས་འགྲོ་ས་ཅིག་ཡོད་རེད་དེའི་ལམ་ཁ་དེ་ནས་ཕྱིན་ཡིན་ཟེར་ནས་ཕ་གིར་གཉའ་ལམ་སླེབས་སོང་ཟེར་གཉའ་ལམ་སླེབས་དུས་སྒང་ལ་ལམ་སང་ཟིན་བྱས་ནས་ཨ་ཚུར་ཡོང་ཅིང་ཏཱ་ཏཱ་ཀ་ནས་བསྐྱལ་བཞག་སོང་ཟེར་ཨ་ནི་ཏཱ་ཏཱ་ཀ་ནས་བསྐྱལ་ཚར་དུས་སྒང་ལ་ཁོ་རང་མ་བསྐྱལ་ས་དེ Immigration ནས་བསྐྱལ་བཞག Immigration བསྐྱལ་ཚར་དུས་སྒང་ལ་ཁོ་རང་ཚོ་གིས་ད་དུང་རོགས་པ་བྱོས་ཟེར་ཆོས་དོན་ལ་ཨ་ནི་ང་རོ། ཁ་པར་བཏང་སོང། གཟའ་སྤེན་པ་ཉིན་ཀ་དེ་ང་ལ་ཁ་པར་བཏང་སོང་གཟའ་སྤེན་པ་ཡིན་གྱི་རེད་ད་ད་རེས་བཏང་གི་ཡོད་ཀྱི་མ་རེད་ད་ཉི་མ་ཉིན་ཀ་ང་ཆུ་ཚོད་བཅུ་པ་ཙམ་ལ་མ་གིར་ཕྱིན་པ་ཡིན་ཨེ་མཇལ་བ་ཞིག་ཕྱིན་དུས་སྒང་ལ་ཁོ་ཚོས་ང་ལ hand over བྱས་ནས་ཚུར་སྤྲད་སོང་ད་ག་རེད། བལ་ཡུལ་གྱི་འགྲོ་བ་མིའི་ཐོབ་ཐང་ཚོགས་པ་ཧུའི་རོན་གྱིས་དགེ་འདུན་པ་ཁོང་ལ་བོད་ནང་ཕེབས་དགོས་དོན་སྐོར་བཅར་འདྲི་ཞུས་པར་ཁོང་གིས་ཁོང་བོད་ནང་ཕེབས་དགོས་དོན་ནི་ཁོང་གི་ནད་མནར་ཨ་མ་ལ་ཐུག་འཕྲད་ཆེད་ཡིན་སྐོར་བཀའ་ལན་གནང་ཡོད་པ་སོགས་ཀྱི་གནས་ཚུལ་འདུག། ཡང་འཇར་མ་ནིའི་བོད་དོན་རྒྱབ་སྐྱོར་ཚོགས་པ Tibet Initiative Germany ཡིས་ཡུལ་དེའི་གྲོང་ཁྱེར Darmstadt ནང་འཚོགས་བཞིན་པའི་འཇར་མ་ནི་དང་རྒྱ་ནག་གཉིས་ཀྱི་དཔལ་འབྱོར་ཚོགས་འདུ་ཐེངས་བཅུ་པའི་ནང་ཡུལ་དེའི་ཚོང་པའི་སྐུ་ཚབ་དང་སྲིད་དོན་པ་དེ་བཞིན་ཁེ་གཉེར་ལས་ཁང་ཁག་གི་སྐུ་ཚབ་སོགས་མཉམ་ཞུགས་བྱས་པར་སྐྱོན་བརྗོད་གནང་བ་མ་ཟད་ཁ་སང་ཕྱི་ཟླ་བཅུ་པའི་ཚེས་དྲུག་དང། ད་རིང་ཕྱི་ཚེས་བདུན་ཉིན་ཚོགས་འདུ་འཚོགས་ཡུལ་དེར་ངོ་རྒོལ་སྐད་འབོད་ཀྱི་ལས་འགུལ་ཡང་སྤེལ་གནང་འདུག། ཡང་ཉི་ཧོང་དང་དབྱིན་ཡུལ་གྱི་འབྲེལ་ཡོད་བློན་ཆེན་རྣམས་ཀྱིས G7ཞེས་དཔལ་འབྱོར་ཡར་ཐོན་ཅན་གྱི་རྒྱལ་ཁབ་རྣམས་ཀྱི་ཆེས་མཐོའི་དཔོན་རིགས་རྣམ་པའི་ཚོགས་འདུ་འཚོགས་ཞོར་ལ་ཡུལ་གྲུ་གཉིས་བར་གྱི་བདེ་འཇགས་སྲུང་སྐྱོབ་ཀྱི་འབྲེལ་ལམ་གཏིང་ཟབ་ཏུ་གཏོང་རྒྱུའི་སྐོར་བཀའ་བསྡུར་གནང་འཆར་ཡོད་པའི་གནས་ཚུལ་འདུག། ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་ཐེངས་འདིའི་ལས་རིམ་ཁག་ཆ་ཚང་སྙན་སྒྲོན་ཞུས་ཟིན་པ་ཡིན། ལས་རིམ་འདི་བཞིན་ཚེ་རིང་གཡུ་སྒྲོན་ལགས་ཀྱིས་བཀོད་སྒྲིག་གནང་བའི་ཐོག་ལེ་ཚན་ངོ་སྤྲོད་དང་གསར་འགྱུར་ཁག་ཕབ་སྒྱུར་གྱིས་སྙན་སྒྲོན་ཞུ་མཁན་ང་སེང་གེ་རི་བསོད་ནམས་ལྷ་མོ་ཡིན།